ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཞི་པ་ས་ག་ཟླ་བའི་ཚེས་ཉི་ཤུ་གཅིག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་དྲུག་པའི་ཚེས་དགུ་གཟའ་པ་སངས་ཀྱི་དགོང་དྲོའི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་ཚེ་དབང་དངོས་གྲུབ་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་གཉིས་ནས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་མགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་རྒྱ་ནག་གིས་མཐོ་རྒྱུགས་སམ་སློབ་ཆེན་འཛུལ་ཞུགས་ཀྱི་ཡིག་རྒྱུགས་ཁྲོད་བོད་རིགས་སློབ་གྲྭ་ཁག་ཏུ་རྒྱ་ཡིག་གི་ཡིག་རྒྱུགས་གཏོང་ཚད་མང་རུ་བཏང་ཡོད་པ་སོགས་རྒྱལ་སྤྱིའི་གསར་འགྱུར་ཁག་དང། བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་ནང་བོད་མི་མང་སྤྱི་འཐུས་ཟུར་པ་ཕྱག་མཛོད་ཚང་པད་མ་ལགས་ཀྱིས་ལོ་ངོ་བཅུ་ཕྲག་གསུམ་ལྷག་ཙམ་ཞིག་རིང་བུད་མེད་སྤྱི་ཚོགས་ནང་དྭང་བླངས་ཀྱི་ཞབས་ཞུའི་ལས་དོན་སྤེལ་གནང་བ་དང་འབྲེལ་བའི་སྐོར་བཀའ་འདྲི་ཞུས་པ་ཞིག་གསན་རྒྱུ། ལྷོ་ཨེ་ཤི་ཡའི་ལེ་ཚན་ནང་བལ་ཡུལ་ནང་འབྲུག་པ་སྐྱབས་བཅོལ་བ་རྫུས་མ་བཟོས་པའི་ལྐོག་ཟ་རུལ་སུངས་ཀྱི་དོན་རྐྱེན་འོག་བལ་ཡུལ་ནང་གི་ཆབ་སྲིད་མི་སྣ་དང་དཔོན་དབང་སྲིད་གཞུང་རིང་ལུགས་པ་མང་པོ་ཞིག་ཁྲིམས་འཛུགས་བྱས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་ནང་རྡ་ས་ནང་ཆོས་ངོ་སྤྲོད་ཚོགས་ཆུང་གི་མ་འོངས་ལས་འཆར་སོགས་ཀྱི་སྐོར་བཀའ་འདྲི་ཞུས་པ་ཞིག་གསན་རྒྱུ། མཇུག་ཏུ་འོད་ཟེར་གྱི་གླེང་སྟེགས་ཞེས་པའི་ལེ་ཚན་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་འགོ་མ་ཚུགས་པའི་གོང་ཐེ་ཝན་དང་བོད་ཀྱི་དབར་རྒྱ་ནག་དང་འབྲེལ་མོལ་སྐོར་ཉམས་མྱོང་སྤེལ་རེས་བྱ་རྒྱུ་ཡོད་པ་མ་ཟད་ཐེ་ཝན་གྱི་མི་ཚོས། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དབུ་མའི་ལམ་གྱི་སྙིང་སྟོབས་དང་ནང་དོན་ལ་མིག་དཔེ་བལྟ་ས་འདུག་ཅེས་རྒྱ་རིགས་མཁས་པ་ཞིག་གིས་འགྲེལ་བརྗོད་གནང་ཡོད་པའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་བློ་དཔལ་སོག་ཚང་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་སྙན་སྒྲོན་ཞུ་གི་ཡིན། ཐའེ་ཝན་དང་བོད་ཀྱི་བར་རྒྱ་ནག་དང་འབྲེལ་མོལ་གྱི་སྐོར་ཉམས་མྱོང་སྤེལ་རེས་བྱ་རྒྱུ་ཡོད་པ་མ་ཟད། ཐའེ་ཝན་གྱི་མི་ཚོས ྋགོང་ས་མཆོག་གི་དབུ་མའི་ལམ་གྱི་སྙིང་སྟོབས་དང་ནང་དོན་ལ་མིག་དཔེ་བལྟ་ས་འདུག་ཅེས་རྒྱ་རིགས་མཁས་པ་ཟིག་གིས་འགྲེལ་བརྗོད་གནང་གི་འདུག། བཞུགས་སྒར་ཉེ་འཁྲིས་ས་རཱ་མཐོ་སློབ་དུ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་ནས་བཀོད་སྒྲིག་གནང་སྟེ། རྒྱ་ནག་དང་རྒྱལ་སྤྱིའི་ཆབ་སྲིད་ཀྱི་འགྱུར་ལྡོག་རེ་བ་དང་གདོང་ལེན་དུ་འབོད་པ་གི་བརྗོད་གཞི་དང་འབྲེལ་ཏེ། སྤྱི་ཟླ་དྲུག་པ་གི་ཚེས་པ་བརྒྱད་ནས་བཅུ་གི་བར་ཉི་མ་གསུམ་གི་རིང། རྒྱ་རིགས་དམངས་གཙོ་དོན་གཉེར་བ་དང་ཐའེ་ཝན་གྱི་རྒྱ་རིགས་མཁས་པ། ཧོང་ཀོང་དང་ལྷོ་སོག་པོ་ཡུ་གུར་དང་མན་ཇུའི་མི་རིགས་ཀྱི་སྐུ་ཚབ་ལས་འགུལ་བ་དང། མི་རིགས་ཀྱི་རང་དབང་འཐབ་རྩོད་པ་སོགས་ལྷན་འཛོམས་ཚོགས་འདུ་སྐོང་བཞིན་པ་གི་ཐོག། ཞི་བདེ་དང་དམག་འཁྲུག་ཀྱི་བརྗོད་གཞི་དང་འབྲེལ་ཏེ་དཔྱད་རྩོམ་སྒྲོག་འདོན་གནང་མཁན།

རྒྱ་ཡིག་ཀློག་མཁན་གྱི་ཁོར་ཡུག་དེར་རྒྱ་ནག་གཞུང་ཁོ་ནའི་དྲིལ་བསྒྲགས་ཀྱིས་ཁེངས་སོང་ན་མི་འགྲིག་པར། བོད་མི་དང་བོད་ལ་ཤ་ཚ་དོ་ཁུར་བྱེད་མཁན་གྱི་རིགས་ཀྱི་དེབ་རིགས། ང་ཚོའི་གངས་ལྗོངས་དཔེ་སྐྲུན་ཁང་སོགས་ནས་དཔར་བསྐྲུན་བྱེད་བཞིན་པར། རྒྱ་ནག་གི་གནོན་ཤུགས་ནི་མངོན་གསལ་དོད་པོ་རེད། ཐ་ན་ང་རང་གི་འབུམ་རམས་པ་གྱི་དཔྱད་རྩོམ་གྱི་ནང་བོད་རང་དབང་དང་འབྲེལ་བ་གྱི་ནང་དོན་འཁོད་པར། ངའི་མཛུབ་སྟོན་དགེ་རྒན་ཚུན་ཆད་ཀྱིས་སོ་སོར་རྒྱ་ནག་ཏུ་བསྐྱོད་རྒྱུར་བཀག་འགོག་ཡོང་བ་གྱི་འཇིགས་སྣང་བྱེད་ཀྱི་འདུག་ཅེས་འགྲེལ་བརྗོད་གནང་སོང། ཉི་མ་གསུམ་གྱི་རིང་ལ་འཚོགས་བཞིན་པ་གྱི་མཁས་པའི་བགྲོ་གླེང་འདིར། རྒྱ་ནག་གི་དྲུག་བཞིའི་དམངས་གཙོའི་ལས་འགུལ་སྣེ་ཁྲིད་པ་གྲགས་ཅན་ཡུ་གུར་མི་རིགས་ཡིན་པ་ཝུའུར་ཁའེ་ཤི་དང། རྒྱ་ནག་དམངས་གཙོ་དོན་གཉེར་བ་དང་ནོ་སྦེལ་ཞི་བདེའི་གཟེངས་རྟགས་བཞེས་མཁན། འདས་པོ་ལིའུ་ཞོ་པོ་གི་ལྕམ་ལིའུ་ཞཱ་སོགས་ཀྱང་མཉམ་ཞུགས་གནང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།

རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་བུ་ཆུང་ཚེ་རིང་ལགས་སུ་ཨ་མི་རི་ཀའི Truman Reagan Medal of Freedom ཞེས་པའི་གཟེངས་རྟགས་འབུལ་བཞེས་གནང་རྒྱུ་ཡིན་འདུག་དེ་ཡང་རྒྱལ་ས Washington དུ་རྟེན་གཞི་བྱས་པའི Victim of Communism འམ་དམར་ཤོག་སྲིད་གཞུང་འོག་སྡུག་སྦྱོང་ཕོག་པའི་མི་དམངས་ཚོའི་དྲན་རྟེན་ཐེབས་རྩ་ཁང་ནས་སྔོན་དུ་གསལ་བསྒྲགས་གནང་དོན་ལྟར་ད་རེས་ཕྱི་ཟླ་དྲུག་པའི་ཚེས་དགུ་ཉིན་རྒྱལ་སའི་མངའ་ཁུལ་དུ་ཆགས་པའི་དྲན་རྟེན་རྡོ་རིང་ཡོད་སར་དམར་ཤོག་སྲིད་གཞུང་འོག་མྱངས་དང་མྱོང་བཞིན་པ་རྣམས་ཀྱི་རང་དབང་དང་དམངས་གཙོའི་ཆེད་མི་ཚེ་ཞབས་འདེགས་ཞུ་མཁན་རྣམས་ལ་ཆེ་བསྟོད་ཚུལ་དུ་ངོས་འཛིན་དང་འབྲེལ་གཟེངས་རྟགས་འབུལ་བཞེས་གནང་རྒྱུའི་ཁོངས་སུ། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དུ་ད་ལྟའི་ཆར་ཉམས་ཞིབ་སྡེ་ཚན་འགན་འཛིན་གྱི་ཐུགས་འགན་བཞེས་མཁན་བུ་ཆུང་ཚེ་རིང་ལགས་སུ་དངོས་སུ་གཟེངས་རྟགས་འབུལ་རྒྱུ་ཡིན་འདུག་གོང་ཞུས་གཟེངས་རྟགས་འབུལ་མཁན་ཚོགས་པའི་གསལ་བསྒྲགས་གནང་བའི་ནང་བུ་ཆུང་ཚེ་རིང་ལགས་ནས་འདས་པའི་ལོ་ངོ་མང་པོའི་རིང་བོད་མིའི་ཆོས་དང་རིག་གཞུང་ཉམས་པ་སླར་གསོ་ཡོང་ཐབས་དང་བོད་མིའི་རང་དབང་ཆེད་ཨ་མི་རི་ཀའི་གྲོས་ཚོགས་ནང་ཞུ་གཏུག་དང་སྙན་སེང་རིམ་པ་ཞུ་མྱོང་ཡོད་པ་མ་ཟད་གཙུག་ལག་སློབ་གཉེར་ཁང་དང་ཐབས་ཇུས་ཉམས་ཞིབ་མང་པོའི་ནང་བོད་དོན་གླེང་སློང་དང་གཏམ་བཤད་སྤེལ་གནང་མྱོང་བ་ཞིག་ཡིན་པའི་སྐོར་ཕྱག་ལས་གནང་བའི་མཛད་རྗེས་ལ་ངོས་འཛིན་དང་འབྲེལ་གཟེངས་རྟགས་འབུལ་བཞེས་གནང་རྒྱུ་ཡིན་ཞེས་བཀོད་ཡོད་ལ་འདི་ག་རླུང་འཕྲིན་ཁང་གིས་ཚོགས་པའི་འབྲེལ་མཐུད་པ Michal Harmata ལགས་དགོངས་ཚུལ་བཀའ་འདྲི་ཞུས་པའི་སྐབས་ཀྱང་གོང་ཞུས་མཛད་རྗེས་ལ་བརྟེན་ནས་ངོས་འཛིན་གནང་བ་ཞིག་ཡིན་ལུགས་འགྲེལ་བརྗོད་གནང་འདུག་བུ་ཆུང་ཚེ་རིང་ལགས་ནི་དེ་སྔ་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་གཞུང་ཞབས་ཀྱི་ཕྱག་ལས་གནང་མྱོང་ཡོད་པ་དང་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་དབུས་རྒྱུན་གྱི་ཐུགས་འགན་ཡང་བཞེས་མྱོང་མཁན་བཅས་གང་ལྟར་འདས་པའི་ལོ་ངོ་ཉི་ཤུ་ལྷག་ཙམ་རིང་བོད་མིའི་འཐབ་རྩོད་ནང་ཞབས་འདེགས་རྒྱ་མི་ཆུང་བ་ཞིག་གནང་མྱོང་མཁན་ཞིག་ཡིན་པ་རེད། གསར་འགྱུར་གཞན་ཞིག་ལ། རྒྱ་ནག་གིས་ཐེ་ཝན་ཕྱི་སྲིད་བློན་ཆེན་ཡུ་རོབ་ཁུལ་ཕེབས་པའི་སྐབས་གཞུང་འབྲེལ་གྱི་ཐོག་ནས་འབྲེལ་བ་བྱས་ན་འགྲིག་གི་མེད་ལུགས་སྔོན་བརྡ་བཏང་འདུག Reuters གསར་ལས་ཁང་ནས་གནས་ཚུལ་སྤེལ་བར་གཞིགས་ན། ཐེ་ཝན་གྱི་ཕྱི་སྲིད་བློན་ཆེན་ཇོ་སེབ་ཝུ་མཆོག་ཅེཀ་སྤྱི་མཐུན་རྒྱལ་ཁབ་ཏུ་བསྐོང་ཚོགས་གནང་རྒྱུའི་ཚོགས་འདུ་ཞིག་ཏུ་མཉམ་ཞུགས་གནང་རྒྱུ་ཡིན་པ་དང་ཚོགས་འདུའི་ཐོག་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་སྲིད་འཛིན་མཆོག་ཀྱང་ཚོགས་བཅར་གནང་གི་ཡོད་པ་སོགས་ཡུ་རོབ་ཀྱི་འཚམས་གཟིགས་གནང་གི་ཡོད་འདུག་འོན་ཀྱང་ཁ་ས་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་ཝང་བིན་བིན་གྱིས་གསར་འགོད་ལྷན་ཚོགས་ཐོག་ཐེ་ཝན་ནང་ས་གནས་སྲིད་གཞུང་གི་ཕྱི་སྲིད་ལས་དོན་ཚན་པའི་འགན་འཛིན་ཡོད་པ་ལས་ཕྱི་སྲིད་བློན་ཆེན་ཟེར་བ་ངོས་ལེན་བྱེད་ཀྱི་མེད། གཞི་ནས། ཕྱིའི་རྒྱལ་ཁབ་ཚོས་རྒྱ་ནག་གཅིག་ཅེས་པའི་སྲིད་ཇུས་དམ་འཛིན་བྱེད་དགོས་པ་དང། ཐེ་ཝན་མཉམ་གཞུང་འབྲེལ་གྱི་ཐོག་ནས་འབྲེལ་ལམ་བྱེད་པ་དང་ཡང་ན་ཐེ་ཝན་རང་བཙན་ལ་རྒྱབ་སྐྱོར་བྱེད་པ་ཡིན་ན་དེ་ནི་ང་ཚོའི་འབྲེལ་ལམ་ལ་དོ་ཕོག་འགྲོ་གཞི་ཞིག་ཆགས་ཀྱི་རེད་ཅེས་ཉེན་བརྡ་བཏང་འདུག་དེ་དང་ཕྱོགས་མཚུངས་མགྲིན་ཚབ་པ་ཝང་བིན་བིན་གྱིས་མུ་མཐུད་ནས། ཐེ་ཝན་མང་གཙོ་ཡར་ཐོན་ཚོགས་པའི་འགན་འཁྱེར་མཁན་ཚོས་ཀྱང་ཁ་བྲལ་གྱི་ལས་འགུལ་སྤེལ་ནས་ཕྱི་ཕྱོགས་ཀྱི་རྒྱབ་སྐྱོར་འཚོལ་ཐབས་བྱས་པ་ཡིན་ན་ལམ་ལྷོང་ཡོང་རྒྱུ་མེད་པ་ཉག་གཅིག་རེད་ཅེས་ཉེན་བརྡ་བཏང་འདུག། ཕྱི་སྲིད་བློན་ཆེན་ཇོ་སེབ་ཝུ་མཆོག་འཚམས་གཟིགས་ཕེབས་རྒྱུའི་གནད་དོན་ཐད་ཐེ་ཝན་གཞུང་ནས་དམིགས་བསལ་ད་ལྟའི་ཆར་གསལ་བསྒྲགས་གང་ཡང་སྤེལ་མེད་ལུགས་ཀྱང་བཀོད་ཡོད་པ་རེད། གསར་འགྱུར་གཞན་ཞིག་ལ་ལྷོ་ཀོ་རི་ཡས་རྒྱ་ནག་གི་གཞུང་ཚབ་ཆེན་མོ་བ་བཀའ་འགུག་གནང་སྟེ་གཏམ་བཤད་ལོག་པ་སྤེལ་བར་ཐེར་འདོན་གནང་འདུག་ལྷོ་ཀོ་རི་ཡ་ནང་ཡོད་པའི་རྒྱ་ནག་གཞུང་ཚབ་ཆེན་མོ་བ་ཤིང་ཧའེ་མིང། ལྷོ་ཀོ་རི་ཡའི་ཕྱི་སྲིད་བློན་ཆེན་གཞོན་པའི་ལས་ཁུངས་སུ་བཀའ་འགུག་གནང་སྟེ་ཉིན་ཤས་གོང་ཕྱོགས་འགལ་ཚོགས་པའི་མགོ་ཁྲིད་ཚོ་དང་ཐུག་འཕྲད་སྐབས། ལྷོ་ཀོ་རི་ཡའི་ད་ལྟའི་སྲིད་གཞུང་གིས་ཨ་རིའི་གནོན་ཤུགས་འོག་རྒྱ་ནག་མཉམ་འབྲེལ་ལམ་བྱེད་ཕྱོགས་ཐད་ཤུགས་རྐྱེན་ཡག་པོ་མེད་ལུགས་དང་དེས་ལྷོ་ཀོ་རི་ཡ་དང་རྒྱ་ནག་གི་འབྲེལ་བར་རང་བཞིན་གྱི་དོ་ཕོག་ཐེབས་རྒྱུ་མ་ཟད། ཉེ་བའི་ཆར་ཚོང་འབྲེལ་ལ་དཀའ་ངལ་འཕྲད་བཞིན་པའི་ལས་ཁག་དེ་ལྷོ་ཀོ་རི་ཡའི་གཞུང་འཛིན་ལ་ཡོད་ལུགས་སོགས་གླེང་སློང་བྱེད་པ་དེ་ནི་མ་འོས་པ་དང་དངོས་ཡོད་གནས་ཚུལ་དང་མི་མཐུན་པའི་གཏམ་བཤད་ཅིག་རེད་ཅེས་དངོས་སུ་དུལ་བོའི་ཐོག་ནས་འགྲེལ་བཤད་མ་གནང་བའི་ཐོག་གང་ལྟར་འདི་ལྟ་བུའི་གཏམ་བཤད་སྤེལ་བ་དེས་ཡུལ་གཉིས་ཀྱི་འབྲེལ་ལམ་ཕན་ཐོགས་མེད་པ་ཡིན་ལུགས་བརྡ་ལན་གསལ་པོ་སྤྲད་གནང་ཡོད་འདུག་ལྷོ་ཀོ་རི་ཡ་ནང་ཡོད་པའི་རྒྱ་ནག་གཞུང་ཚབ་ཆེན་མོ་བ་ཤིང་ཧའེ་མིང་གིས། ཨ་མི་རི་ཀས་ང་ཚོ་རྒྱ་ནག་ལ། ཕྱོགས་གང་ས་ནས་གནོན་ཤུགས་སྤྲོད་བཞིན་པ་དང་འདིར་རྒྱལ་ཁབ་ཁག་ཅིག་གིས་རྒྱབ་སྐྱོར་གྱི་རྣམ་པ་བསྟན་ཏེ་ཨ་རིར་རྒྱལ་ཁ་འཐོབ་རྒྱུ་དང་རྒྱ་ནག་ཕམ་ཉེས་འགྲོ་གི་ཡོད་པའི་བསམ་བློ་ཡོད་འདུག་འོན་ཀྱང་འདི་ནི་རྩ་བ་ནས་གྲུབ་ཐབས་མེད་པ་ཞིག་རེད་ཅེས་བཤད་ཡོད་པ་རེད།

གནས་ཚུལ་མཁོ་སྤྲོད་པས་མཚོ་སྔོན་དང་མགོ་ལོག་གཞན་དཀར་མཛེས་ཕྱོགས་སུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ནས་བཟུང་རྒྱ་ཡིག་གཙོར་འཛིན་གྱི་སློབ་གསོ་ཐབས་ལམ་གཉིས་པ་ཞེས་པ་ལག་བསྟར་བྱས་ཏེ། འདི་ལོ་ནས་སློབ་གྲྭ་ཁག་ཏུ་མཐོ་རིམ་སློབ་གྲྭར་འཛུལ་ཞུགས་ཀྱི་ཡིག་རྒྱུགས་ཚང་མ་རྒྱ་ཡིག་ཏུ་བསྒྱུར་ཡོད་པས་རྒྱ་ནག་གི་མཐོ་རྒྱུགས་ཁྲོད་བོད་རིགས་སློབ་མ་རྒྱ་ཡིག་གི་ཡིག་རྒྱུགས་གཏོང་དགོས་མཁན་མང་རུ་ཕྱིན་ཡོད་པ་འགྲེལ་བརྗོད་གནང་གི་འདུག། མཐའ་ཚང་རྒྱའི་གཙོ་ཁྲིད་དེ་ནི་རྒྱའི་གཙོ་བོ་དེར་བསྟན་ནས་རྒྱའི་གཙོ་བོ་དེ་ནི་མ་ཚད་དར་མ་ཆོག་གམ་ཞེས་བྱ་བ་ནང་ན་དབུས་ཡིག་གི་འཛིན་གྲྭ་ཞིག་མི་ཡོད་ཀི་མི་ཁུག་དབུས་ཡིག་སྦྱོང་ནས།
འདི་ལོར་མཐོ་རྒྱུགས་ཁྲོད་བོད་རིགས་ས་ཁུལ་ནས་རྒྱ་ཡིག་གི་ཡིག་རྒྱུགས་གཏོང་མཁན་སློབ་མ་མང་ཤོས་ལྷ་ས་དང་དཀར་མཛེས་མཚོ་སྔོན་མགོ་ལོག་སོགས་ཡིན་པ་དང་དཔེར་ན་གནས་ཚུལ་མཁོ་སྤྲོད་པས་མགོ་ལོག་ཁུལ་དུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་བར་སློབ་གྲྭ་ཁག་ཏུ་བོད་ཡིག་གི་སློབ་ཚན་འཁྲིད་བཞིན་ཡོད་པ་དང་ད་ལོ་ནས་བཟུང་མཐོ་རྒྱུགས་གཏོང་མཁན་སློབ་མ་ཚོས་ཡིག་རྒྱུགས་རྒྱ་ཡིག་ནང་གཏོང་དགོས་བྱུང་ཡོད་པས་སློབ་མ་ཚོར་རྒྱ་ཡིག་གི་གནས་ཚད་ལོན་གྱི་མེད་པས་རྒྱ་རིགས་སློབ་མ་དང་གཅིག་གྱུར་གྱི་སྐར་གྲངས་ལོན་མི་ཐུབ་པས་གནད་དོན་དེས་སློབ་མ་ཚོའི་རྒྱུགས་འབྲས་ལ་གྱོང་གུན་དང་མཐོ་རིམ་སློབ་ཆེན་ཡག་པོ་ཁག་ཏུ་ཚུད་མི་ཐུབ་པ་ཡོང་གི་ཡོད་པ་འགྲེལ་བརྗོད་གནང་བྱུང་ལ། ཡང་འབྲེལ་ཡོད་གཞན་ཞིག་ནས་མཚོ་སྔོན་འབའ་རྫོང་དུ་འདི་ལོ་མཐོ་རྒྱུགས་ཁྲོད་ཞུགས་མཁན་བོད་རིགས་སློབ་མ་དྲུག་བརྒྱ་ལྷག་ཡོད་པ་ལས་རྩིས་དངོས་རྫས་གསུམ་སློབ་ཚན་ཚང་མ་རྒྱ་ཡིག་ནང་གཏོང་གི་ཡོད་པ་འགྲེལ་བརྗོད་གནང་ཞིང།
མཚོ་སྔོན་མགོ་ལོག་སྔ་གཞུག་དང་མཚོ་སྔོན་སྔ་གཞུག་དེ་ཁ་ཚང་བ་རྒྱ་ཡིག་ནང་གཙོ་བོ་རྒྱ་ཡིག་ཐོག་ཆགས་པའི་དུས་སུ། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཤེས་རྟོགས་བྱུང་བར་གཞིགས་ན་དེ་སྔ་བོད་རིགས་འདུས་སྡོད་ས་ཁུལ་གྱི་སློབ་མ་ཚོར་མཐོ་རྒྱུགས་ཁྲོད་གྲངས་ཉུང་མི་རིགས་ཀྱི་སྐར་གྲངས་ཤིག་ཡིག་རྒྱུགས་ཁྲོད་སྐར་མ་ལྔ་ཙམ་ཁ་སྣོན་བྱེད་སྲོལ་ཡོད་ཅིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ནས་བཟུང། སློབ་གསོ་འདྲ་མཉམ་ཡོང་དགོས་སྐོར་གྱི་སྲིད་བྱུས་འོག་བོད་ནང་གི་ས་ཁུལ་མང་ཆེ་བ་ཞིག་ཏུ་ཁ་སྣོན་སྐར་གྲངས་དེ་མེད་པ་བཟོས་ཡོད་འདུག་ལ། ཡང་འབྲེལ་ཡོད་བོད་མི་གཞན་དེས་རྒྱ་ཡིག་ནང་ཡིག་རྒྱུགས་གཏོང་དགོས་པ་དེས་སློབ་མ་ཚོས་སྐར་གྲངས་ཡག་པོ་མི་ལོན་པ་དང་སློབ་ཆེན་ཁག་ཏུ་ཡིག་རྒྱུགས་མ་འཕྲོད་པ་ཡིན་ན་ལས་ཀ་རག་རྒྱུ་ཁག་པོ་ཆགས་ཡོད་པས་དེང་སྐབས་བོད་ནང་དུ་དམའ་འབྲིང་སློབ་གྲྭ་དང་མཐོ་འབྲིང་སློབ་གྲྭ་སོགས་ནས་སློབ་སྦྱོང་མཚམས་འཇོག་མཁན་སློབ་མ་མང་རུ་འགྲོ་བཞིན་ཡོད་པ་འགྲེལ་བརྗོད་གནང་གི་འདུག། དེའི་ལས་བྱེད་རྒྱ་འབངས་ནི་མགྱོགས་མོ་ཟེར་གི་དེ་མ་སོང་སྟེ་དེ་དག་གི་ཏང་ཡང་དེ་ཐབས་ཤིག་མི་འདུག་རྒྱ་རིགས་མི་དག། རྒྱ་ནག་གཞུང་གི་རྩ་ཁྲིམས་དང་ས་གནས་མི་རིགས་བཅའ་ཁྲིམས་ནང་མི་རིགས་ས་གནས་ཁག་ཏུ་སློབ་གསོ་མྱོང་བར་མི་རིགས་རང་གི་སྐད་ཡིག་ནང་སློབ་ཁྲིད་དགོས་པ་བཀོད་ཡོད་ཅིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ནས་བཟུང་རྒྱ་ནག་གཞུང་འབྲེལ་ངོས་ནས་སློབ་གསོ་འདྲ་མཉམ་བྱས་པ་དང་རྒྱ་སྒྱུར་སློབ་གསོའི་སྲིད་བྱུས་ལག་བསྟར་བྱེད་བཞིན་ཡོད་པ་རེད་ལ་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་བོད་གནས་ལྟ་ཞིབ་ཁང་གི་ཉམས་ཞིབ་པ་པད་མ་རྒྱལ་ལགས་ནས་རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ནས་བཟུང་གྲངས་ཉུང་མི་རིགས་ཀྱི་ས་ཁུལ་ཡར་རྒྱས་གཏོང་དགོས་པར་སློབ་གསོའི་ཐབས་ལམ་བསྒྱུར་དགོས་པར་བྱས་ནས་རྒྱ་ནག་གི་རྩ་ཁྲིམས་ནང་གསལ་བའི་མི་རིགས་ས་གནས་ཀྱི་སློབ་གསོ་རང་དབང་དང་ལག་ལེན་གཉིས་རྩ་ནས་འགལ་ཡོད་པས།

བོད་ནང་ལ་མཚོན་ན་དེ་སྔ་རྒྱ་ནག་གི་མཐོ་རྒྱུགས་ཁྲོད་བོད་ཡིག་གི་ཡིག་རྒྱུགས་བྲིས་ནས་ཁུལ་དང་ཞིང་ཆེན་རིམ་པའི་ནང་ཡིག་རྒྱུགས་གྲུབ་འབྲས་ཨང་དང་པོ་ལེན་མྱོང་མཁན་བིས་མདོ་པཎ་ཆེན་རིན་པོ་ཆེའི་བོད་ཡིག་སློབ་འབྲིང་དང་རྔ་བ་ཁུལ་མཛོད་དགེའི་ཨ་ཁུ་ཉི་མས་ཆེད་འཛུགས་གནང་བའི་སློབ་འབྲིང་སོགས་ཡོད་པ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་མཛོད་དགེའི་བོད་ཡིག་སློབ་འབྲིང་གི་མཐོ་རྒྱུགས་ཁྲོད་སློབ་ཚན་ཚང་མ་བོད་ཡིག་ནང་ཡིག་རྒྱུགས་བཏང་སྟེ་རྔ་བ་ཁུལ་ཡོངས་ནས་སྐར་གྲངས་མཐོ་ཤོས་བླངས་ཡོད་འདུག་ལ་སི་ཁྲོན་ཞིང་ཆེན་གྱི་རྩིས་དངོས་རྫས་གསུམ་གྱི་སྐར་གྲངས་མཐོ་ཤོས་སློབ་མ་ཚོ་ཡང་སློབ་གྲྭ་དེ་ནས་ཐོན་ཡོད་འདུག་རྒྱ་ནག་གཞུང་འབྲེལ་སློབ་གསོ་ལས་ཁུངས་ཟེར་བའི་གྲངས་ཐོ་ལྟར་ན་འདི་ལོ་རྒྱ་ནག་རྒྱལ་ཡོངས་སུ་མཐོ་རྒྱུགས་ཁྲོད་ཞུགས་མཁན་སློབ་མ་ཁྲི་གཅིག་སྟོང་ཉིས་བརྒྱ་དགུ་བཅུ་གོ་གཅིག་དང་སྔར་ལོ་དང་བསྡུར་ན་སྔར་ལོ་དང་བསྡུར་ན་སློབ་ཕྲུག་ཁྲི་དགུ་བཅུ་གོ་བརྒྱད་འཕར་ཡོད་སྐོར་བཀོད་འདུག་ལ། འདི་ལོ་ལྟ་བུར་མཚོན་ན་རྒྱ་ནག་གཞུང་འབྲེལ་ངོས་ནས་མཐོ་རྒྱུགས་ཡིག་ཚད་དྲང་བདེན་ཡོང་ཆེད་ཉེན་དམག་དང་ཉེན་རྟོག་པ་དྲ་རྒྱ་ཤུགས་ཚད་མཐོ་ཤོས་སུ་བསྐོར་ནས་རྒྱུགས་རའི་ནང་ལྟ་བཤེར་དང་སློབ་མ་ཚོས་རྒྱུགས་རའི་ནང་ཡིག་རྒྱུགས་གཏོང་ཆོག་པའི་ལག་ཁྱེར་ལས་གཞན་པའི་ཅ་དངོས་གང་ཡང་འཁྱེར་མི་ཆོག་པ་སོགས་བརྗོད་འདུག་ལ་རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཡུལ་ཤུལ་སོགས་སུ་བརྡ་ལན་གང་ཡང་མེད་པར་མཐོ་རྒྱུགས་སྐབས་རྒྱུགས་ཤོག་བཀྲམ་རྗེས་རྒྱ་ཡིག་ནང་ལན་འདེབས་དགོས་པར་བསྐུལ་བས་ཡུལ་ཤུལ་སོགས་སུ་ཡིག་ཚད་མ་འཕྲོད་པའི་སློབ་མ་མང་དག་ཞིག་བྱུང་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མུ་མཐུད་ནས་རྒྱང་སྲིང་ཞུ་གི་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱ་ནག་དང་རྒྱལ་སྤྱིའི་ཆབ་སྲིད་འགྱུར་ལྡོག་ཁྲོད་རེ་བ་དང་གདོང་ལེན་ཞེས་པའི་ཚོགས་འདུ་འདིས་རྒྱ་ནག་གི་བཙན་གནོན་མུ་མཐུད་འཁྱེར་རྒྱུ་མིན་པའི་རྒྱ་ནག་ལ་བརྡ་ལན་སྤྲོད་རྒྱུ་ཡིན་པ་གསུངས་ཡོད་པའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དྲུག་པའི་ཚེས་བརྒྱད་ཉིན་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་གོ་སྒྲིག་འོག་ཐའེ་ཝན་དང་བོད། ཡུ་གུར། ཧོང་ཀོང། དེ་བཞིན་སོག་པོ་བཅས་ནས་རང་དབང་འཐབ་རྩོད་པ་དང་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ། ཤེས་ཡོན་པ། དམངས་གཙོ་དོན་གཉེར་བ། བོད་དོན་རྒྱབ་སྐྱོར་བ་སོགས་མི་གྲངས་བདུན་ཅུ་ལྷག་བོད་མིའི་སྒྲིག་འཛུགས་ཀྱི་ལྟེ་གནས་གངས་ཅན་སྐྱིད་གཤོངས་སུ་ལྷན་འཛོམས་ཀྱིས་རྒྱ་ནག་དང་རྒྱལ་སྤྱིའི་ཆབ་སྲིད་འགྱུར་ལྡོག་ཁྲོད་རེ་བ་དང་གདོང་ལེན་ཞེས་པའི་བརྗོད་གཞིའི་ཐོག་ཉིན་གྲངས་གསུམ་རིང་གི་ཚོགས་འདུ་ཞིག་སྐོང་ཚོགས་གནང་སོང། སྐབས་དེར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ད་རེས་འདིར་ལྷན་འཛོམས་བྱུང་བའི་མི་སྣ་ཚོ་ནི་རྒྱ་ནག་གི་བཙན་གནོན་མྱོང་མཁན་གཅིག་མཚུངས་ཡིན་པས་ད་རེས་མི་རིགས་སོ་སོ་ཡི་དཀའ་ངལ་བཤད་པ་ཙམ་མིན་པར་འཐབ་ཇུས་ཀྱི་ངོ་བོ་ཐོག་ནས་འབྱུང་འགྱུར་རྒྱ་ནག་གཞུང་ལ་ཁ་གཏད་ཇི་ལྟར་གཅོག་དགོས་པའི་སྐོར་གྲོས་བསྡུར་བྱ་རྒྱུ་ཙམ་མ་ཟད་མི་རིགས་སོ་སོའི་ངོ་བོ་མི་འདྲ་བ་ཡིན་ནའང་མཉམ་རུབ་ཀྱི་ཐོག་ནས་ལས་འགུལ་ཇི་ལྟར་སྤེལ་དགོས་པ་སོགས་ཀྱི་ཐོག་གོ་བསྡུར་གནང་དགོས་གལ་ཆེ་བའི་སྐོར་གསུངས་ཤིང། ལྷག་དོན་དུ་ཚོགས་འདུ་འདི་ཡི་བརྒྱུད་ནས་རྒྱ་ནག་གི་བཙན་གནོན་མུ་མཐུད་འཁྱེར་རྒྱུ་མིན་པའི་རྒྱ་ནག་ལ་བརྡ་ལན་སྤྲོད་རྒྱུ་ཡིན་པ་གསུངས་སོང།
ད་ད་རིང་དེ་ལས་ཡང་ཨ་ལེ་གཏིང་ཟབ་བོ་བྱས་ནས་གྲོས་བསྡུར་བྱས་བྱས་དེ་ནས་མ་འོངས་པ་གི་ཐབས་ཇུས་ག་འདྲས་སྒྲིག་དགོས་ཀྱི་འདུག་ལས་འགུལ་ག་འདྲས་སྤེལ་དགོས་ཀྱི་འདུག་དེ་ཚོའི་གི་འོག་ནས་ག་འདྲར་རྒྱ་ནག་གཞུང་གིས་ག་འདྲར་ཚང་མ་ལ་ཡང་སྡུག་པོ་དང་གཉའ་གནོན་བཤུ་གཞོག་དེ་འདྲས་རྐྱང་རྐྱང་བྱས་བསྡད་པ་ཡིན་ན། ཁོ་ཚང་མ་ལོག་འཁྱེར་ནས་བསྡད་གི་མ་རེད་ད་ཟེར་ཡག་ཅིག་ད་རིང་ཚོགས་འདུ་འདི་གི་བརྒྱུད་ནས་མི་རིགས་སྣ་ཚོགས་ཡོད་པ་འདི་གའི་ཚང་མ་ལོག་མཉམ་རུབ་ཡོང་ཐུབ་གི་ཡོད་པ་དེ་ཁོ་མཚོན་བྱེད་ཅིག་རེད་ད་ཟེར་ཡག་ད་དེ་བརྡ་ཅིག་བཏང་དགོས་གི་ཡོད་རེད་དེ་ཚང་མ་རྒྱ་ནག་གཞུང་གིས་དེ་ལ་དཔག་པའི་གི་བསམ་བློ་ཞིག་བཏང་དགོས་གི་ཡོད་རེད་པ། ཧོང་ཀོང་གི་དམངས་གཙོ་དོན་གཉེར་བ་སྐུ་ཞབས Edward Chin ལགས་ནི་ད་རེས་རྒྱལ་སྤྱིའི་རང་བཞིན་གྱི་ཚོགས་འདུ་འདིའི་སྟེང་གཏམ་བཤད་པ་གཙོ་བོའི་གྲས་ཤིག་ཡིན་འདུག་ཅིང་ཁོང་གིས་བོད་ཀྱི་ཉམས་མྱོང་ལ་དཔེ་བལྟས་ཏེ་གནམ་བདེའི་སྒོ་མོ་དང་ཧོང་ཀོང་ལ་རྒྱུས་ལོན་བྱ་དགོས་ཞེས་པའི་བརྗོད་གཞིའི་ཐོག་གཏམ་བཤད་གནང་རྒྱུ་ཡིན་འདུག།
ངའི་བསམ་པར་རྒྱ་ནག་གིས་དབང་ཆ་གཅིག་སྡུད་རིང་ལུགས་ཟེར་བ་དེའི་སྲིད་ཇུས་རྣམས་དུས་ཡུན་རིང་པོ་ཞིག་གནས་ཀྱི་རེད་བསམ་གྱི་མི་འདུག་བོད་ལ་མཚོན་ན་དེ་སྔོན་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་རྒྱ་ནག་གིས་བོད་མི་ས་ཡ་གཅིག་དང་ཕྱེད་ཀ་ལྷག་མེད་པ་བཟོས་ཡོད། དེ་ནི་མི་རིགས་རྩ་མེད་བཟོ་རྒྱུའི་ཆ་ཤས་ཤིག་རེད། དེང་སང་རྒྱ་ནག་གཞུང་གིས་ཧོང་ཀོང་ནང་དེ་ལྟ་བུའི་མི་རིགས་རྩ་མེད་བཟོ་རྒྱུའི་སྲིད་བྱུས་ལག་བསྟར་བྱེད་བཞིན་ཡོད། ཡིན་ཡང་དེ་ལྟ་བུའི་སྲིད་བྱུས་དེ་ཡུན་རིང་པོ་ཞིག་གནས་མི་ཐུབ། ཡང་ཨ་མི་རི་ཀ་རྟེན་གཞི་བྱས་པའི། City University of New York། གཙུག་ལག་སློབ་ཆེན་གྱི་སློབ་དཔོན་དང་རྒྱ་རིགས་དམངས་གཙོ་དོན་གཉེར་བ་མིང་ཞང་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། Regarding the theme, What kind of challenges and opportunities?
དེ་རིང་འདིར་ལྷན་འཛོམས་བྱུང་བའི་མི་སྣ་ཚོ་ནི་རྒྱ་ནག་དམར་ཤོག་འོག་དཀའ་སྡུག་མྱོང་བཞིན་པའི་གྲངས་ཉུང་མི་རིགས་ཚོ་རེད། ང་ཚོས་ངེས་པར་དུ་ཐུན་མོང་གི་ཚོགས་པ་ཞིག་བཙུགས་ཏེ་ཕྱོགས་འགལ་ཚོགས་པ་ཞིག་གི་ངོ་བོ་ཐོག་ནས་ལས་འགུལ་སྤེལ་བ་ཡིན་ན་ང་ཚོར་གོ་སྐབས་ཏན་ཏན་རག་གི་རེད། ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་ད་རེས་ཚོགས་འདུ་འདིའི་བརྗོད་གཞི་དེ་ཆབ་སྲིད་ཀྱི་རྣམ་པ་ཤུགས་ཆེར་བཏོན་ཡོད་ནའང་གཙོ་བོ་མཁས་པའི་བགྲོ་གླེང་གི་ངོ་བོ་ཐོག་ནས་ཚོགས་ཀྱི་ཡོད་པར་གསུངས་ཤིང་བོད་མིའི་སྒྲིག་འཛུགས་ལ་དམིགས་བསལ་གྱི་ནུས་པ་ཞིག་ཡོད་པ་འདི་ནི་རྒྱ་ནག་གི་བཙན་གནོན་འོག་ཡོད་པའི་མི་རིགས་ཚོ་མཉམ་རུབ་ཀྱིས་ཚོགས་འདུ་སྐོང་ཚོགས་གནང་ཐུབ་པ་དེ་ཡིན་ཞེས་འགྲེལ་བརྗོད་གནང་གི་འདུག། ད་རེས་ཀྱི་ཚོགས་འདུ་དེ་བརྗོད་གཞི་དེ་ལྟར་བྱ་སྲིད་དོ། ག་རེ་ཟེར་ན། ཞི་ཅིན་ཕིང་སྔོན་མ་ཕུ་ཊིན་ཐུག་དུས། ལོ་བརྒྱ་ལ་བྱུང་མ་མྱོང་བའི་འགྱུར་བ་ཆེན་པོ་འགྲོ་གི་རེད་ཟེར་བསྡད་ཡག་ཤོས་བ། ད་དེ་འགྱུར་བ་དེ་མི་ཚང་མས་ལབ་ཀྱི་འདུག་བ་འཛམ་གླིང་ཚང་མ། དེ་ལྷག་པར་དུ་ནི་ང་ཚོ་བོད་ཡུ་གུར། སོག་པོ། ད་ཐའེ་ཝན། དེ་ཧོང་ཀོང་ཡོད། ད་ཁོ་ཚོ་ཚང་མ་གཅིག། འགྱུར་བ་འཛམ་གླིང་འགྲོ་བསྡད་ཀྱི་འདུག་དེ་ནང་ལ་ང་ཚོ་ག་རེ་བྱེད་དགོས་རེད་ཟེར་ནམ་རྒྱུན་སྐད་ཆ་མང་པོ་བྱུང་བསྡད་འདུག་ད་བྱུང་འདུག་ད་འགོ་འཛུགས་བྱེད་མཁན་ཞིག་དགོས་རེད་ད་འགོ་འཛུགས་བྱེད་མཁན་དེ་ང་ཚོ་བོད་པ་མ་གཏོགས་དེ་མིན་མི་གི་ཚོགས་པ་དང་དེ་ཚོ་རུབ་རུབ་བྱེད་ཐུབ་མི་འདུག་དེ་བོད་པས་བྱེད་དགོས་འདུག་ཁོ་ཚོས་བཤད་ཀྱི་འདུག་དེ་བྱུང་དེ་ང་ཚོ་དེ་སྲིད་བྱུས་ཉམས་ཞིབ་ཁང་གིས་འགན་འདྲ་ཅིག་ལེན་ནས་དེ་རོགས་དངུལ་ཞུ་དེ་ཚོ་བྱས་ནས་དེ་ང་ཚོ་ད་རེས་ཚོགས་འདུ་ཚོགས་པ་རེད།
ཡང་ཨ་མི་རི་ཀར་གནས་སྡོད་ཡུ་གུར་འགྲོ་བ་མིའི་ཐོབ་ཐང་ལས་འཆར་ཐོག་ཐུགས་འགན་བཞེས་མཁན་སྐུ་ཞབས Tashken Davlet ལགས་ཀྱིས། དེ་རིང་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱིས་གསུངས་པ་བཞིན་ང་ཚོས་མཉམ་རུབ་ཀྱི་ཐོག་ནས་ཡུ་རོབ་དང་ཨ་རི་དེ་བཞིན་རྒྱལ་ཁབ་གཞན་གྱི་ནང་རྒྱ་ནག་འོག་སྡུག་སྦྱོང་མྱོང་བཞིན་པའི་མི་རིགས་ཚོའི་ཆེད་སྲིད་བྱུས་གཏན་འབེབས་ཡོང་རྒྱུར་འབད་རྒྱུ་གལ་ཆེ་ཞིག་ལ་ངོས་འཛིན་ཞུ་གི་ཡོད། དཔེར་ན་ང་ཚོ་ཡུ་གུར་ལྟ་བུར་མཚོན་ན་རྒྱ་ནག་གཞུང་གིས་ང་ཚོའི་མི་རིགས་རྩ་མེད་བཟོ་ཐབས་ལ་འབད་བཞིན་ཡོད་པ་མ་ཟད། ལྷག་པར་དུ་བཙོན་ཁང་ན་ཡོད་པའི་ཡུ་གུར་མི་རིགས་རྣམས་ངལ་རྩོལ་གྱི་ལམ་ནས་རྒྱ་ནག་གིས་བཟོ་སྐྲུན་བྱེད་བཞིན་པའི་ཅ་དངོས་མང་དག་ཅིག་གི་ཆེད་བེད་སྤྱོད་བྱེད་བཞིན་ཡོད། དེར་བརྟེན་རྒྱ་ནག་ནས་བཟོ་སྐྲུན་བྱས་པའི་ཅ་དངོས་རྣམས་གཞན་དང་བསྡུར་ན་གོང་ཆུང་བ་ཡོང་གི་ཡོད་པའི་རྒྱུ་མཚན་དེར་ཐུག་ཡོད། མདོར་ན་ང་ཚོས་དུས་ནམ་ཡང་རྒྱ་ནག་ལ་ཡིད་ཆེས་བྱེད་མི་རུང། ཡང་ད་རེས་ཚོགས་འདུའི་ཐོག་རྒྱ་ནག་གི་དམངས་གཙོ་དོན་གཉེར་བ་ནོ་སྦེལ་ཞི་བདེ་གཟེངས་རྟགས་ཐོབ་མྱོང་མཁན་སྐུ་ཞབས་ལིའུ་ཞའོ་པོ་ཡི་བཟའ་ཟླ་ལྕམ་ལིའུ་ཞང་ལགས་ཐེངས་འདིའི་ཚོགས་འདུའི་ཐོག་མཉམ་ཞུགས་གནང་འདུག་པས་འདི་གའི་གསར་འགོད་པས་ཁོ་མོར་བཅར་འདྲི་ཞུ་ཐབས་བྱས་ཀྱང། དང་ལེན་གནང་མ་སོང། གཞན་ཡང་ཐེངས་འདིའི་ཚོགས་འདུ་དེ་བཞིན་སྤྱི་ཟླ་དྲུག་པའི་ཚེས་བརྒྱད་ནས་སྤྱི་ཟླ་དྲུག་པའི་ཚེས་བཅུ་བར་ཉིན་གྲངས་གསུམ་རིང་འཚོགས་རྒྱུ་ཡིན་པ་དང་ཚོགས་འདུ་སྟེང་གཏམ་བཤད་པ་ཚོས ༧གོང་ས་ཏཱ་ལའི་བླ་མ་སྐུ་ཕྲེང་རིམ་བྱོན་དང་རྒྱ་ནག་གི་མིང་ཆིང་མི་སེར་རྒྱལ་ཁབ། རྒྱ་དམར་གཞུང་བཅས་བར་གྱི་ཆོས་ལུགས་ཀྱི་འབྲེལ་བའི་སྐོར་གཏམ་བཤད་གནང་རྒྱུ་ཡིན་འདུག་པ་མ་ཟད་གདུག་རྩུབ་སྲིད་དབང་ཚར་གཅོད་དང་སྤྱི་མཐུན་ལམ་ལུགས་གསར་འཛུགས་བོད་རྒྱ་བར་གྱི་དམངས་ཁྲོད་འབྲེལ་བ་ལ་གོ་སྐབས་དང་གདོང་ལེན་སྐོར་དུས་དང་ཆིག་སྒྲིལ་གྱི་ནུས་པ་མཉམ་སྤུངས་བྱ་དགོས་པའི་སྐོར

འོད་ཟེར་གྱི་གླེང་སྟེགས་ཞེས་པའི་ལེ་ཚན་ནང་འགོ་བརྗོད་དུ་ཞིང་གི་འདམ་བག་གཡུག་ཡོང་བ་འདིས་ཏག་ཏག་གསེར་གྱི་པད་མ་ཞིག་འདེབས་པ་ཞེས་ཐེངས་འདིའི་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དམིགས་པའི་དྲ་ལམ་ཐོག་གི་བརྙས་བཅོས་ཞེས་བཀོད་པའི་རྩོམ་ཡིག་ནང ྋགོང་ས་སྐྱབས་མགོན་ཆེན་པོ་མཆོག་དང་འབྲེལ་བའི་བརྙན་པར་ལ་བཟོ་བཅོས་བྱས་ཏེ་དྲ་ལམ་ཐོག་བཞག་པ་དང་འདི་རྒྱ་ནག་གི་དྲ་ལམ་ཐོག་བེད་སྤྱོད་ལོག་པ་བྱས་པ་སོགས་འབྲེལ་ཡོད་སྐོར་ངོ་སྤྲོད་ཞིབ་ཕྲ་གནང་བའི་རྩོམ་ཡིག་གི་དུམ་བུ་ལྔ་པའི་ཁྲོད་འདི་སྒྲོལ་དཀར་ལགས་ཀྱིས་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་གནང་གི་རེད།

前不久我们在推特上还有互动， 他说他想起前些年。
去拉萨的时候， 在街头听过一首藏语歌， 他问我能不能替他找到这首歌。 空内松巴， 哈哈， 杨米西起， 奎木色米勒达不西思穷， མི་དེ་ནི Twitter དྲ་ཚིགས་ཐོག་གི་འཇར་མ་ནིའི་དྲ་གྲོགས་ལའོ་ལེའི་ཡིན་ཞིང། ཉེ་ཆར་ང་གཉིས་ཕན་ཚུན་ད་དུང Twitter དྲ་ཚིགས་ཐོག་འབྲེལ་བ་བྱུང་བ་དང། ལོ་ཤས་སྔོན་ལྷ་སར་བསྐྱོད་པའི་སྐབས་ཁྲོམ་གཞུང་ཐོག་ནས་ཐོས་མྱོང་ཡོད་པའི་བོད་གཞས་ཤིག་དྲན་བྱུང་བ་ཁོ་པས་བརྗོད་བྱུང་ལ། ཁོ་པར་གཞས་འདི་འཚོལ་རོགས་བྱེད་ཐུབ་མིན་གུས་མོར་དྲིས་བྱུང། གུས་མོས་ཁོ་པར་འཚོལ་རོགས་བྱས་པ་དང་ངའི་བསམ་པར་རྒྱ་སྐད་བཤད་ཤེས་པ་དང། དེ་སྔོན་རྒྱ་ནག་ལ་སློབ་སྦྱོང་བྱེད་མྱོང་ཡོད་པ་མ་ཟད། ད་དུང་རྒྱ་ནག་གཞུང་འབྲེལ་གྱི་གསར་འགྱུར་བརྒྱུད་ལམ་ཐོག་ལས་ཀ་བྱེད་མྱོང་ཡོད་པའི་འཇར་མ་ནིའི་མི་ཞིག་གིས། ལོ་མང་སྔོན་གློ་བུར་དུ་ཐོས་པའི་སྤྱིར་བཏང་གི་བོད་གཞས་ཤིག་དྲན་པའི་ནང་ཉར་ནས་ཡོད་པ་དེས 魁木生开棕色铁床， 我是哪能木听我这男伴在 YouTube 上开频道的他， 节目多用汉语表达， 很关注这个世界， 尤其是中国社会的各种热点， 冷嘲热讽， 有批评， 很热心， 像是一个有正义感的西方 白左人士。 空内送班 YouTube དྲ་ཚིགས་ཐོག་བརྒྱུད་ལམ་སྒོ་ཕྱེ་བའི་ཁོ་པའི་ལེ་ཚན་ནང་མང་ཆེ་བ་རྒྱ་སྐད་ཐོག་ནས་བཤད་ཀྱི་ཡོད་པ་དང། འཛམ་གླིང་འདིར་དོ་ཁུར་ཧ་ཅང་ཆེན་པོ་ཡོད་པ་མ་ཟད། ལྷག་པར་དུ་རྒྱ་ནག་སྤྱི་ཚོགས་ཀྱི་དོ་སྣང་ཆེ་བའི་གནས་ཚུལ་སྣ་ཚོགས་ཐད། འཕྱ་སྨོད་ཀྱི་སྐྱོན་བརྗོད་ལ་ཧུར་བརྩོན་ཆེན་པོ་བྱེད་ཀྱི་ཡོད་པས། དྲང་བདེན་གྱི་འདུ་ཤེས་ཡོད་པའི་ཚད་མཐོའི་སློབ་གསོ་ཐོབ་པའི་ནུབ་ཕྱོགས་ཀྱི་མི་སྣ་དང་འདྲ་བོ་འདུག་འོན་ཀྱང། ད་རེས་སྤྱི་ཟླ་བཞི་པའི་ཚེས་བཅུ་གཉིས་ཉིན་གྱི་ཕྱི་དྲིལ་ལེ་ཚན་ཞིག་གི་ནང། ཁོ་པས། ཁ་གདངས་པ་དང་ཏཱ་ལའི་ཟེར་ཁོ་པར་བློ་ཕམ་གང་འདྲ་བྱུང་བ་བརྗོད་པ་དང། སྐད་སྒྲ་འདི་རྣ་བར་གཟན་པོ་དང་རྣམ་འགྱུར་ནི་མ་ཡིན་ཡིན་མདོག་བྱེད་པ། མི་ཞིག་གི་ངོས་ནས་གུས་ཞབས་དང་ཡང་ན་ཀུན་སྤྱོད་དང་ལྡན་པ་ཞིག་མི་འདུག་པས། ང་རང་ལྟ་མི་ཐུབ་པར་བརྙན་པར་འདི་ཁ་བརྒྱབ་པ་དང། དྲ་ཐོག་ནས་ཁོ་པར་དྲིས་པར། ཁྱོད་ཀྱིས་དྲ་རྒྱའི་ཐོག་གི་དྲག་ཤུགས་འདིའི་ནང་མཉམ་ཞུགས་བྱས་པ་འདིར་དོན་སྙིང་འདུག་གམ་ཟེར་དྲིས་པ་ཡིན། ཁོ་པས་ལན་འདེབས་བྱས་པར་ངས་ཁྱོད་རང་གི་དཀའ་སྡུག་འདི་ཤེས་ཀྱི་ཡོད། དགོངས་དག་ཟེར་བརྗོད་འདུག་ཁོ་པས་ངའི་དཀའ་སྡུག་ཤེས་ཀྱི་ཡོད་དམ། ངས་བསམ་བློ་ཡང་མ་བཏང་བར་བཤད་པར། ཁྱོད་ཀྱིས་རྩ་བ་ནས་ཤེས་ཀྱི་མི་འདུག

ཁ་བརྡ་བྱས་ཏེ་ཚོང་བརྒྱབ་ནས་འཚོ་རྟེན་བྱེད་ཀྱི་ཡོད། སྐབས་དེ་དུས་ཚང་མས་དོ་སྣང་བྱེད་པའི་བརྗོད་གཞི་འདིར་རྒྱུས་མངའ་ཡོད་མེད་འདི་ཁོ་པའི་ངོས་ནས་གལ་ཆེན་པོ་མ་རེད། ཚང་མས་དོ་སྣང་བྱེད་ཡུལ་འདིར་ངེས་པར་དུ་རྗེས་ཟིན་ཐུབ་པ་བྱ་རྒྱུ་འདི་གལ་ཆེན་པོ་རེད། འདི་ལྟར་བྱས་ན་ཁོ་པའི་བརྙན་པར་འདིར་གཞི་ནས་ལྟ་ཀློག་དོ་ཁུར་བྱེད་མཁན་དེ་བས་མང་བ་ཡོང་གི་ཡོད། ཡིད་སྐྱོ་དགོས་པ་ཞིག་ནི་ལོ་མང་ཕྱིན་པའི་རྗེས། དངོས་གནས་རང་ལུགས་ལ་ཐུན་མོང་མ་ཡིན་པའི་ལྟ་ཚུལ་ཡོད་པས་དྲ་ཐོག་ལ་རྗེས་འབྲངས་པ་མང་ཤོས་ཤིག་ཆགས་པ་ལྟ་བུ། ཁོ་པ་རང་ཉིད་ནས་དེ་འདྲ་ངོས་འཛིན་བྱེད་ཀྱི་རེད་ཅེས་བརྗོད་འདུག་སྐྱོན་བརྗོད་ལ་ཁ་ཕྱོགས་པའི་སྐབས་འཇར་མ་ནིའི་མི་ཡིན་པ་ལའོ་ལེ་ནས། མཁྲེགས་བཟུང་ངང་ངའི་ལྟ་ཚུལ་ནི་འདི་ལྟར་ཡིན་ཟེར་བརྗོད་ཡོད། མཐའ་འཁྱོངས་ངང་ཁོ་པའི་ལེ་ཚན་འདི YouTube དྲ་ཚིགས་ཐོག་ཐོན་པ་བྱས་ནས། རྒྱ་ནག་གི་མི་ཧ་ཅང་མང་པོས ྋགོང་ས་མཆོག་ལ་མཚན་སྨད་སྐུར་འདེབས་ཞུས་ཡོད། བྱས་ན། གུས་མོས་ཀྱང་བསམ་བློ་བཏང་ནས། ལྷག་བསམ་རྣམ་དག་ངང་བསམ་ཚུལ་འདྲ་མིན་བཏོན་མཁན་གྱི་ཁོ་པས། དེ་སྔོན་བོད་མི་དང་འབྲེལ་བ་ཆགས་པའི་དེ་མིན་གྱི་བསམ་ཚུལ་བཏོན་མྱོང་ཡོད་དམ། དཔེར་ན། བོད་མི་དཀའ་ངལ་གྱི་གནས་སུ་གྱུར་པའི་གནད་དོན་སྣ་ཚོགས་དང་ཡང་དཔེར་ན། བོད་མིའི་རང་སྲེག་གི་གནས་ཚུལ། བྱིས་པ་གཏན་འཇགས་ཞག་སྡོད་སློབ་གྲྭའི་ནང། རྒྱ་མི་རིགས་ལ་བསྒྱུར་རྒྱུའི་སློབ་གསོ་བཏང་པའི་སྐོར། སྐྱེ་ཁམས་ཁོར་ཡུག་ལ་གཏོར་བཤིག་བཏང་བ། ཆོས་ལུགས་དད་མོས་ལ་འགོག་གནོན་བྱས་པ་སོགས་ཀྱི་གནད་དོན་ཐོག་བསམ་ཚུལ་བཤད་ཡོད་ས་མ་རེད་ལྟ་དུས། ཁོ་པས་ཀྱང་གདམ་གའི་རང་བཞིན་ཐོག་ནས་བསམ་ཚུལ་བཤད་ཀྱི་ཡོད་ས་རེད། བརྗོད་གཞི་གང་འདྲ་ཞིག་གི་ཐོག་ལ་དེ་བས་དོ་སྣང་ཆེ་བ་ཡོད་མེད་བལྟས་པ་དང་ཡང་ན། རྗེས་འབྲངས་པའི་བློ་ལ་དེ་བས་འཚམས་པ་ཡོད་མེད་བལྟ་ཡི་ཡོད་ས་རེད། གང་ལྟར། ཁོ་པའི་རྗེས་འབྲངས་པ་ཧ་ཅང་མང་པོ་ཞིག་ནི་རྒྱ་ནག་གི་མི་རེད། ཡང་འདིའི་དབང་གིས། ཁོ་པས་བློ་ཕམ་བྱུང་པ་འདི་ཡང་གདམ་ཀའི་རང་བཞིན་ཐོག་ནས་བློ་ཕམ་བྱེད་ཀྱི་ཡོད། དེ་མིན་ན། ཁོ་པའི་རྒྱ་ནག་གི་རྗེས་འབྲངས་པས

གུས་མོས་ཡང་བསམ་བློ་བཏང་བར། གལ་ཏེ། འཇར་མ་ནིའི་མི་འདི་ཉིན་ཞིག་བོད་ལ་བསྐྱོད་པ་དང། བུད་མེད་གཞས་པ་འདི་འཚོལ་ཐུབ་ནས་མཐོ་ས་ནས་དམའ་ས་ཟིན་པའི་སྐད་ཆ་བཤད་སྟངས་ཐོག་ནས་ཁྱེད་ཀྱི་གཞས་ལ་དགའ་བོ་ཡོད་ཟེར་ལབ་པ་དང། དེ་རྗེས་ཁ་གདངས་པ་དང་ཏཱ་ལ་ཟེར་བརྗོད་དེ། ཁོ་པར་ཇི་ལྟར་བློ་ཕམ་བཟོས་པ་བཤད་ན། གཞས་པ་འདིས་གང་འདྲ་བྱེད་ཀྱི་རེད་དམ། ཕྱི་རྒྱལ་གྱི་མི་འདིས་རང་ཉིད་ཀྱི་གཞས་ལ་དགའ་བོ་བྱས་པ་དེར། ཁོང་གིས། ཐུགས་རྗེ་ཆེ་ལབ་རྒྱུ་རེད་དམ། ཡང་ན། ཁོང་གིས་ཁ་གཅུས་ནས་འགྲོ་རྒྱུ་རེད་དམ། རང་ཉིད་མཆོག་གྱུར་གྱི་བསམ་པས་ཁེངས་ནས་ཡོད་པའི་ཕྱི་རྒྱལ་གྱི་མི་འདིར་མིག་ཙམ་ཡང་ལྟ་འདོད་མེད་པར་འགྲོ་རྒྱུ་རེད་དམ། གུས་མོའི་བསམ་པར་རྗེས་ཀྱི་བྱེད་སྟངས་འདི་བྱེད་ཀྱི་རེད་བསམ་གྱི་འདུག་གང་ཡིན་ཞེ་ན། ངའི་ངོས་ནས་འདི་ལྟར་བྱེད་ས་རེད། རྒྱལ་ཁབ་གཞན་གྱི་ཉམས་འགྱུར་ཟེར་བར་དགའ་མོས་ཡོད་རུང། དོན་ངོ་མའི་གུས་ཞབས་མེད་པའི་ཁེངས་དྲེགས་ང་རྒྱལ་གྱི་མི་འདིར་གུས་ཚུལ་ཙམ་ལས། རྒྱང་རིང་ཙམ་བསྡད་ན་ཡག་ས་རེད། ཝ་ཤིང་ཏོན་ལ་ཡོད་པའི་གསར་འགྱུར་བརྒྱུད་ལམ་གྱི་མི་སྣ་དང། ཨ་མདོའི་བོད་ཁུལ་གྱི་སྙན་ངག་པ་ཚེ་རིང་སྐྱིད་ཀྱིས་གུས་མོར་བརྗོད་པར། མཐོང་འདོད་མེད་པའི་དུས་རྒྱུན་མི་ཡག་པོར་ངོས་འཛིན་བྱེད་པའི་མི་ཧ་ཅང་མང་པོ་ཞིག་མཐོང་བྱུང། མ་གཞི་ནས། ཁོ་ཚོས་ང་ཚོ་རྒྱུས་མངའ་རྩ་བ་ནས་མི་འདུག་ངས་ཆུ་ཚོད་གཅིག་བཏང་ནས་རྗེས་འདེད་བྱེད་འདོད་མེད་པའི་མི་རྣམས་མེད་པ་བཟོས་པ་ཡིན་ཟེར་བརྗོད་བྱུང། ཏག་ཏག་རེད། འདི་ལྟར་རེད། འདི་རང་རེད། ཡིན་ན་ཡང་ཁྱད་པར་མི་འདུག་འཛམ་གླིང་འདི་ཧ་ཅང་ཆེན་པོ་ཡིན་དུས། འགྲོ་བ་ཀུན་གྱི་ནང། མ་རིག་པ་མང་པོ་ཡོད་པས། ང་དང་ཁྱེད་ཕན་ཚུན་དང་ཐོག་ཆ་རྒྱུས་མེད་ལ། ཕན་ཚུན་དོ་ཁུར་བྱ་རེས་རྩ་བ་ནས་བྱེད་དགོས་དོན་མེད། གསན་མཁན་རྣམ་པ་ཚོ། དེ་རིང་གི་ལེ་ཚན་འདི་སྙན་སྒྲོན་ཞུ་མཚམས་འདིར་བཞག་གི་ཡིན། གོང་ཞུས་ཀྱི་ལེ་ཚན་འདི། ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་སྒྲོལ་དཀར་ཡིན། ང་ཚོའི་གསན་མཁན་རྣམ་པ་ཚོས་ལེ་ཚན་འདི་གསན་པའི་རྗེས། གཟིགས་ཚུལ་གང་ཡོད་ན་ཐད་ཀར་འདི་གར་འབྲེལ་བ་ཡོང་བ་ཞུ་རྒྱུ་དང། ལེ་ཚན་འདི་རྩོམ་པ་པོ་རང་ཉིད་ཀྱི་གཟིགས་ཚུལ་ཡིན་པ་ལས་འདི་ག་རླུང་འཕྲིན་ཁང་གི་ལྟ་བ་ཡིན་པས་ཁྱབ་མེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་ནང་རྡ་ས་ནང་ཆོས་ངོ་སྤྲོད་ཚོགས་ཆུང་གི་མ་འོངས་ལས་འཆར་སོགས་ཀྱི་སྐོར་འགན་འཛིན་སྤྱི་འཐུས་ཟླ་བ་ཚེ་རིང་ལགས་སུ་བཀའ་འདྲི་ཞུས་པ་ཞིག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ད་ལྟ་གོང་དུ་ངོ་སྤྲོད་གནང་པའི་ལེ་ཚན་འདི་འགོ་མ་ཚུགས་པའི་གོང་ཐོག་མར་ང་ཚོའི་གསན་མཁན་རྣམ་པ་ཚོར་ལེ་ཚན་འདི་གོ་སྒྲིག་ཞུ་མཁན་རིག་འཛིན་ཆོས་སྒྲོན་གྱིས་འཚམས་འདྲི་ཞུ་གི་ཡིན། འདས་པའི་བདུན་ཕྲག་གི་ང་ཚོའི་ལེ་ཚན་ནང་རྡ་རམ་ས་ལའི་ནང་ཆོས་ངོ་སྤྲོད་ཚོགས་ཆུང་ཐོག་མར་བཙུགས་གནང་དགོས་པའི་དགོས་པ་རྒྱུ་མཚན་ག་རེ་གཟིགས་ཡོད་མེད་དང་ལས་དོན་སྤེལ་བའི་བརྒྱུད་རིམ་འགའ་ཤས་སྐོར་འགན་འཛིན་སྤྱི་འཐུས་ཟླ་བ་ཚེ་རིང་ལགས་ནས་ངོ་སྤྲོད་གནང་བ་ཞིག་སྙན་སྒྲོན་ཞུས་ཟིན་པ་ཡིན། ད་རེས་ལེ་ཚན་འདིའི་ནང་ད་ལྟ་གོང་དུ་ངོ་སྤྲོད་གནང་བ་ནང་བཞིན་ཟླ་བ་ཚེ་རིང་ལགས་ནས་མུ་མཐུད་ནས་གསུང་ཡག་ལ། ནང་ཆོས་ནས་རུང་གི་ཡ་འདི་འགྲོ་ཡ་ལ་ངོ་མ་ངས་ཤེས་རིག་དང་བོད་གཞུང་ལ་ཞུས་མྱོང་འཛིན་གྲྭ་བཅུ་གཉིས་ཐོན་པའི་རྗེས་ལ་ཡ་སྤུ་གུ་ཚོ་དེ BA correspondence བྱས་བྱས་ཨ་ནི་དེ་ལ་ཡ་ག་སོ་རེད་ལྷག་དོན་དུ་ག་སོ་རེད་མ་གས་ནང་ཆོས་སློབ་སྦྱོང་བྱེད་ག་འགྲོ་ན་ངའི་སྤུ་གུ་བཅུ་ལ་ཡང་ངས་སྦྱིན་བདག་དོན་གྱིས་དང་སྦྱིན་བདག་དོན་དེ correspondence བྱེད་ཡ་དང་ནང་ཆོས་ཀྱི་སློབ་སྦྱོང་བྱེད་ཡ་ད་གྲྭ་ཚང་ནང་ལ་ཡང་སྐུ་མདུན་སྔོན་མ་ནས་གསུངས་རེད་གྲྭ་ཚང་སོ་སོའི་ནང་ལ་ཡང་དེ་འདྲས་སློབ་སྦྱོང་བྱེད་ས་འདྲས་བཟོས་ནས་སྐྱ་བོ་དེ་འདྲས་སློབ་སྦྱོང་བྱེད་ས་འདྲས་བཟོས་ན་ཟེར་ན་མཚན་ཉིད་ལ་ཡང་ནང་དེ་ཚོ་ལ་འོ་འོ་དེ་འདྲས་ཀྱི་སློབ་སྦྱོང་བྱེད་ས་བྱེད་ས་ནས་ཀ་ད་སྔོན་མ་སྦེལ་ཀོབ་དུས་པ་ལ་ཡང་ལམ་རིམ་ཁྲིད་ཆེན་བཅོ་བརྒྱད་གསུང་ཆོས་གནང་དུས་གསུངས་སོང། ཨོ་དེའི་སྐབས་ལ་ཡིན་ང་ཚོས་གསུང་བ་དང་ང་ཚོ་མ་ག་མོ་ལ་ཡང་ལུས་ཚང་ས་ནས་རྒྱུ་ལས་ཡང་ལམ་སྟོན་གནང་ནས་བྱས་ང་ཚོས་ཐབས་ཤེས་བྱས་པ་ཡིན། ཨོ་དེ་འདྲ་སོགས་རོ་གང་བྱས་ད་དེ་དུས་ཚོད་ག་ལ་ཁེངས་དེ་ལ་དེ་གནས་ད་དེ་ལག་ལེན་རྩ་བ་ཉིད་འཁེལ་མ་སོང་ང་རང་གིས་གསལ་བསྒྲགས་བྱས་མྱོང་དེ་དེ་འདྲའི་ཐོག་ལ་འཁེལ་མ་སོང་ད་ཨོ་དེའི་སྐབས་ལ་ངའི་མི་གཅིག་ལྷ་ས་བ་ཡིན་ན་པུར་ཏི་རེད་ཅིག་སེ་ར་ལ་ཡང་ཟླ་བ་གསུམ་དེ་གར་སློབ་སྦྱོང་བྱས་བྱུང་ཟེར་ཁོ་རང་གིས་ཕན་ཐོགས་པོ་ཞེ་དྲག་བྱུང་སོང་ཟེར་གྱི་འདུག་ཨ་ནི་མ་ག་སེ་ར་དེ་ན་གྲྭ་ཚང་གི་གཙང་པ་ཁམས་ཚན་གྱི་ངོས་ནས་པུར་ཏི་གི་བསྡད་པའི་རིང་འགའ་ལ་ཞེ་དྲག་ཡག་པོ་བྱས་སོང་ཟེར་གསུངས་འདུག་འདི་འདྲས་ཀྱི་ཐབས་ཤེས་བྱས་པ་ཡིན་ད་ཐབས་ཤེས་བྱས་པ་འདི་ཐབས་ཤེས་བྱས་པ་ནང་བཞིན་གྱི་ཅིག་ད་མི་རུང་ད་དེ་འདྲ་ཡིན་ན་ང་ཚོ་དབུས་གཙང་གི་དེ་བ་སློབ་ཡོན་སྤྲད་ཡིན་ན་སེ་སེ་བྲག་ནང་ལ་ཡང་ཅིག་དབུས་དབུས་གཙང་གི་གཞོན་སྐྱེས་དེ་འདྲས་ཨ་ནི་ཅིག་དབུས་གཙང་གི་ཐོག་ནས་ག་རྗེས་དེང་དུས་ཀྱི་སློབ་སྦྱོང་བྱེད་ཨ་གལ་ཆེན་སློབ་སྦྱོང་བྱེད་ཡ་བྱེད་ཨ་ནི་དེའི་མཉམ་དུ་དང་ཆ་སྟེར་བ་དེ་ནང་ཆོས་སློབ་གཉེར་བྱེད་ཡ་བྱེད་ཨ་ནི་ཞོར་ལ་ཡང་སྤེལ་ཡ་བྱེད་སོ་དེ་འདྲ་བྱེད་ན་ང་ཚོས་ཀྱི་སློབ་སྦྱོང་སྟེར་གྱི་ཡིན་ཟེར་ནས་ང་ཚོས་གསལ་བསྒྲགས་དེ་འདྲས་བྱེད་མྱོང། ཨོ་དེ་སོང་ཙང་ང་རང་གིས་སྒེར་གྱི་ཐོག་ནས་ངོ་མ་བྱས་པ་ཡིན་ན་དབུས་གཙང་གི་ཐོག་ནས་ང་ཚོས་འདྲི་བཤད་དུས་ས་དེ་འདྲས་ཀྱི་ཐབས་ལམ་གྱི་གང་འདྲས་ཐུབ་ཐུབ་བྱས་ཡ་ནི་དེ་ཚང་མ་ལོ་ཙང་ང་ཚོ་སྤྱི་ཚོགས་ཁོ་རང་གི་ངོས་ཀྱི་ཐོག་ནས་ད་ལྟ་སྒྲིག་འཛུགས་ཆེ་ཆུང་རེ་ཚོགས་པ་ཆེ་ཆུང་རེ་ཚང་མས་ཀྱི་ཐོག་ནས་དེ་འདྲའི་རོགས་ཞིག་གནང་ཐུབ་ཡིན་ན་ཨ་ནི་ལོ་འགའ་ཤས་ནང་ལ་ཡང་སྐུ་མདུན་གྱི་ད་ལྟ་ཅིག་དགོངས་གཞི་ནང་བཞིན་གྱི་ང་ཚོ་སྤྱི་ཚོགས་ནང་ལ་ཡང་དོ་ཁུར་ཆེ་རུ་འགྲོ་ཡ་དང་ཅིག་ད་གཞིས་ཆགས་ཀྱི་གཞིས་འགོ་ཡིན་ན་རེད་ཅིག་ད་བར་ཅིག་གྲོས་ཚོགས་ཡིན་ན་རེད་རང་བཙན་ཚོགས་ཆུང་ཡིན་ན་རེད་ད་བོད་གཞོན་ནུ་བུད་མེད་སང་རེད་ཚོ་ཚང་མས་ཀྱི་ངོས་ནས་འདི་འདྲའི་གྱི་ད་ལྟའི་ང་ཚོས་ཀྱི་རྩ་ཆེན་པོ་འདི་ག་ཅིག་གི་འཐབ་རྩོད་ཀྱི་ད་ང་ཚོ་བདག་པོ་རྒྱབ་དགོས་ཡ་གྱི་གཙོ་བོ་འདི་ལ་ཡང་ང་ཚོས་རིག་པ་བསྒྲིམས་ནས་ཤུགས་རྒྱབ་ཡིན་ན། ཨོ་ང་ཚོས་ངེད་ཀྱི་བསམ་པ་ལ་ཡང་ང་ཚོས་ཀྱི་འཐབ་རྩོད་བྱེད་ཡག་གི་གཙོ་བོ་དེ་འདི་རེད་ཤག་བསམ་བྱས་ང་ད་ག་འདི་འདྲས་ཡིན་འདི་འདྲས་ཀྱི་ཐོག་ནས་ད་ང་ཅིག་ད་ལྟ་བར་ས་སོ་སོ་གང་ཤེས་པ་གང་ཐུབ་པ་དེ་ཐོག་ལ་ཡང་གང་ཐུབ་ཐུབ་ཅིག་བྱེད་བསྡད་ཀྱི་ཡོད།
དམིགས་བསལ་ཉིན་མ་ཁ་ཤས་གོང་ནང་ཆོས་ངོ་སྤྲོད་ཚོགས་ཆུང་གིས་གོ་སྒྲིག་ཞུས་པའི། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་པའི་གཞོན་སྐྱེས་ཚོར་ཆོས་འབྲེལ་གནང་བའི་སྐབས་སྔར་དང་མི་འདྲ་བར་ད་རེས་གཞོན་སྐྱེས་དེབ་སྐྱེལ་ཞུ་མཁན་ཉུང་དུ་ཕྱིན་ཡོད་པའི་རྒྱུ་མཚན་དང་ཕྱོགས་ཡོངས་ནས་ཕན་ཐོགས་ཇི་བྱུང་སོགས་ཀྱི་སྐོར་འགྲེལ་བརྗོད་གནང་དོན། ད་ད་ལོ་ད་ལྟ་ཅེས་ག་སོ་རེད། འཛུལ་ཞུགས་གནང་མཁན་དེ་ཉུང་ཤོས་རང་ཅིག་བྱུང་དེ་མ་སོང། ད་འདི་བྱུང་ཉུང་ཤོས་ཡོང་དགོས་རྒྱུ་མཚན་དེ། ཕལ་ཆེར་དེ་ད་ལྟ་ཀོ་ལེ་ཇ་མཐོ་སློབ་ཕལ་ཆེར་དེ་ཡིག་ཚད་བཏང་བསྡད་པའི་སྐབས་ལ་རེད་ཤག། བྱས་ཁ་སང་ང་ཚོ་ཐོ་རྒྱག་མཁན་ནམ་རྒྱུན་དང་མ་འདྲ་བ་ཉུང་བ་ཡོང་གི་འདུག་དེ་ཚོ་ནི་ཨ་ནི་མ་འབྲེལ་བ་བྱས་ནས་མཐོ་སློབ་སྔོན་མ་ཕེབས་བསྡད་མཁན་གྱི་འདི་འདྲས་ཀྱི་ལ་ཡང་འབྲེལ་བ་བྱེད་དུས་ཚང་མ་ཨ་ནི་བཀྲིན་ཚ། ཀྱང་ད་ལྟ་ལྔ་པ་གི་ད་སུམ་ཅུ་སོ་གཅིག་བར་ས་ལ་ཡང་ཨ་ནི་མཐོ་སློབ་མང་ཆེ་ཡིག་ཚད་བཏང་དགོས་རེད་ཟེར་ནས་འོ་དེ་འདྲས་ཀྱི་ཚོ་ནི་འདི་མ་བཟོས་ཨ་མཐོ་སློབ་ཀྱི་ཐོ་རྒྱག་མཁན་ཉིས་བརྒྱ་ཙམ་ཞིག་མི་ཤེས་མ་བྱུང་ཨ་དེ་མ་གཏོགས་ཉིས་སྟོང་བདུན་ནས་ད་ལྟ་བར་ས་ལ་ཡང་ཕལ་ཆེར་ད་བདུན་བརྒྱ་བརྒྱད་བརྒྱ་ཆིག་སྟོང་རྟགས་བརྒྱ་ཉུང་ཤོས་དེ་བ་ལ་བདུན་བརྒྱ་བརྒྱད་བརྒྱ་ད་པ་དེ་ཡོད་པར་རེད། འདི་ཚོ་མང་ཆེ་གི་ནང་ནས་དངོས་གནས་གི་འགའ་ཤས་ཚང་མ་མང་པོ་ཕེབས་བསྡད་ཀྱི་མང་པོ་ཅིག་ཡང་ཅིག་སོ་སོའི་སློབ་སྦྱོང་གི་རེད་གནས་སྟངས་གི་ཐོག་ནས་རེད་མང་པོ་ཅིག་ད་དེང་སང་ང་ཚོའི་སྤྱི་ཚོགས་ནང་ནས་ཕྱི་རྒྱལ་ལ་འགྲོ་ཡ་དང་དགོངས་པ་ཤུགས་ཆེན་པོ་དེ་ད་ཅིག་མི་གཞོན་པ་ཡིན་ན་རེད་དར་མ་ཡིན་ན་རེད་རྒན་པ་ཡིན་ན་རེད་མང་པོ་ཅིག་གི་ང་ཚོའི་གི་ད་ཅིག། ཁ་སོ་རེད་མིག་དེ་ས་སོ་རེད་ད་བུག་མིག་སིམ་ས་རོ་དེ་བ་ཕྱི་རྒྱལ་རང་སོང་ས་དེ་འདྲེ་གི་རྐྱེན་པས་གི་མེད་ན་ཡང་ཅིག་མུ་མཐུད་ནས་ཡོང་དེ་བྱེད་ན་ལོ་རིམ་དང་པོ་ཡོང་གཉིས་པ་ཡོང་ཡང་དེ་ནས་བ་རྒྱལ་ལ་ཡང་ཡོང་མ་ཐུབ་མཁན་དེ་ཕལ་ཆེར་རེད་ཡོང་མཁན་ཚོ་གི་ཐོག་ནས་དངོས་གནས་ཅིག་དེ་ཕན་ཐོགས་པོ་ཡོད་བ་དང་ལྷག་དོན་དུ་དེ་འདྲེ་ཐོག་ལ་ཡང་སྔོན་མ་ལས་ཉིས་སྟོང་བདུན་གི་སྔོན་ལས་དེ་འདྲའི་སྐབས་ལ་ཡང་ང་ཚོའི་སྤྱི་ཚོགས་ནང་ལ་ཡང་ཨ་ནི་ག་ཚོད་ད་དོ་སྣང་ཆེ་ཆེ་རུ་ཕྱིན་པ་དང་ལྷག་དོན་དུ་གཅིག་ནང་ཆོས་ཐོག་ལ་ཡང་ད་ཅིག་རྡ་རམ་ས་ལ་ནང་ཆོས་ངོ་སྤྲོད་སོགས་དེ་འདྲ་སྐུ་མདུན་གྱི་གཞོན་སྐྱེས་ཀྱི་དེ་འདྲ་ནང་ཆོས་ངོ་སྤྲོད་ནང་ལ་ཡང་ད་དེ་ལོ་རེ་ལ་ཐེངས་མ་རེ་རེ་རིན་མ་འདི་འདྲའི་གི་ཐོག་ནས་ཅིག་ད་དེ་ཐུབ་དང་མ་ཐུབ་ཡོང་བ་དེ་ཡིན་ན་དངོས་ང་ཚོའི་གི་ཀུན་དེ་འདྲའི་གི་ལས་རིམ་འདི་འདྲ་སྤེལ་བ་དང། དེའི་རྐྱེན་གྱིས། ང་ཚོའི་སྤྱི་ཚོགས་ནང་ལ་ཡང་གཞོན་སྐྱེས་ཀྱི་ནང་ཆོས་ལ་དོ་སྣང་བྱེད་མཁན་ཆེ་རུ་དང་ནང་ཆོས་ཐོག་ལ་ཡང་བསམ་བློ་གཏང་མཁན་དང་བྱེད་མཁན་གྱི་ཁ་ཕྱོགས་ལྟར་སློབ་སྦྱོང་བྱེད་མཁན་དང་དེ་འདྲའི་བྱེད་མཁན་དེ་མང་རུ་ཕྱིན་པ་དེ་གསལ་པོ་གསལ་རྐྱང་རེད། ལགས་འདི་ལྟར་དེའི་དཔེ་མཚོན་ཐོག་ཆ་བཞག་ན་འགྲིག་བསམ་རྒན་རྡོ་རྗེ་དགྲ་འདུལ་ལགས་རེད་དགེ་བཤེས་ལྷག་རྡོར་ལགས་ལ་སོགས་ལ་སོགས་པའི་ད་གེ་བཤེས་མང་པོ་རྒན་པ་མང་པོ་ཞིག་གིས་དེ་འདྲའི་རྣམ་འཚོལ་བ་འདི་ནང་ལ་ཡང་སློབ་གཉེར་གནང་མཁན་དང་འཛུལ་ཞུགས་གནང་མཁན་དང་དེ་འདྲས་མང་པོ་ཅིག་ང་ཚོ་གཞོན་སྐྱེས་ཀྱི་ཐོག་ནས་དོ་སྣང་བྱས་བསྡད་མཁན་མང་པོ་ཡོང་འདུག་ད་འདི་ཚོ་ཚང་མ་ཡོང་མཁན་དེ་སྐུ་མདུན་གྱི་ཡང་སེ་དེ་འདྲས་ཐོག་ལ་ཡང་བཀའ་སློབ་གནང་བ་དང་ལྷག་དོན་དུ་སྐུ་མདུན་གྱི་བཀའ་དེ་དེ་བ་ཅིག་ཐོན་ཆོག་ལ་ཡང་དཀའ་ངལ་ཡོད་ནའི་གི་ད་ཅིག་སྙུན་གུ་ཡོད་ནའི་གི་ད་ཅིག་གཞོན་སྐྱེས་ལ་ཡང་ད་ནང་ཆོས་ངོ་སྤྲོད་བྱས་ཏེ་ང་མུ་མཐུད་ནས་གནང་གི་ཡིན་ཟེར་དེ་འདྲས་ཀྱི་ཐོག་ནས་ཨུ་ཚུགས་སྐྱོན་གནང་བསྡད་ཡ་དང་ལྷག་དོན་དུ་དཔེར་ཟེར་ན་ཀོ་བིད་སྐབས་ལ་ཡང་ང་ཚོས་ཅིག་ཡར་ཞུས་པར་དེ་ལམ་སང་གོ་རེ་ད་དྲ་ལམ་བརྒྱུད་གནང་ཡ་བཟོ་རོགས་ད་ཁ་ཆེ་སྐུ་མདུན་གྱིས་ཅིག་ནང་ཆོས་ངོ་སྤྲོད་བྱེད་དགོས་ཡ་གི་བཀའ་སློབ་གནང་བ་ཞུས་སོང་སྐུ་མདུན་རང་གི་གི་ནས་ཐུགས་རྗེ་ཆེན་པོ་ཐོག་ནས་གཞོན་སྐྱེས་ཀྱི་ཐད་ལ་ཡ་ད་ཐུགས་རྗེ་ཆེན་པོ་གནང་བསྡད་པ་དེ་རྐྱེན་རྐྱེན་གྱིས་ང་ཚོ་སྤྱི་ཚོགས་ནང་ལ་ཡ་གཞོན་སྐྱེས་ཚོས་གུ་རུ་འདི་ཚོའི་ཐོག་ལ་དོ་སྣང་བྱེད་མཁན་དེ་མང་རུ་འགྲོ་འདུག་ཡིན་ནའི་ད་ཅིག་གི་སྐུ་མདུན་གྱིས་བཀའ་སློབ་གནང་བ་ནང་བཞིན་དང་ཨ་ནེ་གཅིག་གིས་ད་ལྟའི་བར་གྱི་དངོས་གནས་ཀྱི་དེའི་གནད་དོན་གལ་ཆེན་པོ་ཡིན་པ་ནང་བཞིན་དཔེར་ཟེར་ན། ད་ནང་ཆོས་སློབ་སྦྱོང་བྱས་དང་སྐད་ཡིག་སློབ་སྦྱོང་བྱས་བོད་ཡིག་སྦྱང་མཁན་དེ། དངོས་གནས་ད་ད་ནང་ཆོས་སློབ་བྱས་ན་ཚེ་འདི་ལ་ཡིན་ན་ཡང་སོ་སོ་སྐྱིད་པ་ཡོང་ཡ་དང། ཚེ་གཞུག་མ་ཡིན་ན་ཡང་སོ་སོ་ལ་ཡང་ཅིག་ད་བག་ཆགས་ཆེན་པོ་བཞག་ཡ་དང་ལྷག་དོན་དུ་བོད་པའི་གི་ད་ཅིག་ངོ་བོ་ཁྱད་ཆོས་ཡོན་ཏན་ད་རྒྱ་མི་གི་གཏོར་ཡས་འཛམ་བུ་གླིང་གི་བསྔགས་བརྗོད་བྱེད་སའི་གི་ཡོན་ཏན་དེ་ལ་ཡང་དེ་ག་ཅིག་གལ་ཆེན་པོ་དེ་ཡིན་པ་ནང་བཞིན་གྱི་ང་ཚོའི་སྤྱི་ཚོགས་ནང་ནས་སུ་ལ་དེ་སློབ་སྦྱོང་བྱེད་མཁན་འདུག་གས་ཟེར་ན་ད་དེ་ཞེ་པོ་སྐྱོ་པོ་རེད། གནས་སྟངས་འདི་ལ་བལྟས་པས་ཀྱི་ང་ཚོའི་སྤྱི་ཚོགས་ནང་ལ་ཡང་གཞོན་སྐྱེས་ཡིན་ན་རེད་ད་མི་རྒན་པ་ཡིན་ན་རེད་འབྲིང་བ་ཡིན་ན་རེད་དོ་སྣང་བྱེད་མཁན་འདུག་གས་ཟེར་ན་དེ་ཡང་ཚད་གཞི་དེ་ཞེ་དྲག་སྐྱོ་པོ་རེད་ད་ཡིན་ན་སྔོན་མ་ལས་ཀྱི་དྲག་རུ་ཕྱིན་འདུག་གས་ཟེར་ན་བསྟན་ཏེ་ཞེ་དྲག་ཡག་པོར་བྱེད་བཞག། ནང་ཆོས་ངོ་སྤྲོད་ཚོགས་པས་མ་འོངས་པའི་ལས་གཞི་དགོངས་ཚུལ་ཇི་ཡོད་སྐོར་འདི་ལྟར་འགྲེལ་བརྗོད་གནང་གི་འདུག། ཆབ་སྲིད་ཀྱི་ལྟ་གྲུབ་ག་འདྲས་ཤིག་གི་ཐོག་ནས་ང་ཚོས་རང་དབང་གི་དོན་དུ་ལས་ཀ་བྱེད་ཡོད་ན་མེད་ན་ང་ཚོས་བདག་པོ་རྒྱབ་དགོས་ཡ་དང་དངོས་གནས་ཀྱི་ད་ཅིག་རྒྱུག་དགོས་ཡ་སོགས་རེད་ང་ཚོས་བྱས་པ་འདི་བདག་པོ་རྒྱབ་དགོས་ཡ་དེ་ད་བོད་པའི་ཆོས་དང་རིག་གཞུང་སྐད་འདི་རེད་བཞག་བསམ་པས་ད་ང་རང་ལ་ངེས་པ་རྙེད་པ་སོགས་ད་ང་རང་ཡིད་ཆེས་ཆེན་པོ་ཡོད་དེ་བ་ཅིག་འདི་འདྲའི་རྒྱུ་མཚན་ཐོག་ནས་ང་རང་སྐད་ཆ་བཤད་ཡ་ཡོད་བ་དང་ང་རང་འདི་བ་བསམ་བློ་བཏང་ཡ་སོགས་རེད་བ་དེ་ད་འདི་འདྲའི་ཐོག་ལ་ཡ་བཏང་འདི་འདྲའི་རྒྱུ་མཚན་ཐོག་ནས་ད་རང་ཤོག་ཁལ་ཁལ། ཡོན་ཆབ་ཕུལ་དེ་ཚོ་ཚང་མ་ཨོ། ད་ཚོགས་ཁང་དེ་ཚོར་སྟོང་པ་བཞག་ན་འགྲིག་གི་མི་འདུག་ད། བླ་མ། དགེ་བཤེས། དེ་འདྲས་ཅིག་གིས་སོ་སོ་སོ་གིས་ཅིག་ད་མི་གདུལ་བྱ་འདུལ་བྱེད་ཀྱི་ཐོག་ནས་མི་གི་ཐོག་ནས། ནང་ཆོས་ངོ་སྤྲོད་བྱས་ཀྱི་དེ་འདྲས་ས་ཆ་འགུག་ཐུབ་ན་ད་འདི་དཔེ་ཡག་པོ་འདུག་ཟེར་དེ་འདྲས་ཀྱི་གསལ་བསྒྲགས་བཟོས་དེ་ནང་བཞིན་གྱི་ཡང་བོད་ཡིག་སྦྱང་མཁན་དང་བོད་ཡིག་བསླབ་མཁན་དང་བླངས་ཡོད་པ་རུ་གཅིག་དང་ཁོ་རང་ཚོ་ཚོགས་ཁང་མེད་པ་དང་འཛིན་ཁང་མེད་པ་རུ་ན་དེ་འདྲས་ཀྱི་ཐོག་ནས་ང་ཚོ་འདི་ཚོགས་ཁང་དེ་ག་ཚོད་ད་ཡག་པོ་འདུག་ཟེར་ནས་དེ་འདྲ་ཞིག་གསལ་བསྒྲགས་བཏང་ལྟ་དགོས་བསམ་ནས་འདི་བསམ་བློ་གོ་ཟོ་དེ་ད་ག་འདྲས་གང་འགྱོ་འགྱོ་བྱེད་འོ་བསམ་བསྡད་ཡོད་དེ་ནང་བཞིན་གྱི་ད་ཡང་ཁ་སྔོན་མ་ནས་གི་བསམ་བློ་འཁོར་མྱོང་ཨ་གསལ་བསྒྲགས་ཀྱི་འདྲ་བོ་བྱས་པའི་འདྲས་དེ་འདྲས་གལ་མ་བྱུང་འདྲས་ཅིག་འདྲས་རྡ་རམ་སར་ཡོད་བསྡད་པ་ད་གཞུང་ཞབས་དང་གཞོན་སྐྱེས་མང་པོ་རེད་ཚོགས་པ་སྡེ་ཚན་མང་པོ་ནང་ལ་ཡང་གཞོན་སྐྱེས་མང་པོ་ཅིག་ག་ཚོད་ད་ཕྱག་ལས་གནང་བསྡད་པ་རེད་དེ་ཚོ་ད་ཞོགས་ཀའི་ཆུ་ཚོད་དགུ་པ་ནས་དགོང་དག་ཆུ་ཚོད་ལྔ་པ་བར་ས་ནས་སོ་སོ་སོ་གི། ད་གཏོགས་ཀོའི་སི་ན་རེ་ཅིག་སྤྱི་ཚོགས་ཞབས་ཞུ་སི་ན་རེ་སྡེ་ཚན་སོ་སོའི་ནང་ལ་ཕྱག་ལས་གནང་དགོས་མཁོ་རེད་དཔེར་ན་ཆུ་ཚོད་ལྔ་རྗེས་ལ་ཧན་ཡང་ཅིག་ཨིམ་ལིན་ཀོ་ལེ་སོ་ནང་ཆོས་ཀྱི་ཨིམ་ལིན་ཀོ་ལེ་སོ་རེད་ད་ཕེར་ཅིག་མཆོད་ཡོན་གྱི་འཛིན་གྲྭ་སི་ན་རེ་ཡེད་ད་དགོང་དྲོའི་གི་ནང་ཆོས་ཀྱི་ཤེས་ཡོན་གྱི་འཛིན་གྲྭ་སི་ན་རེ་ཨིམ་ལིན་ཀོ་ལེ་སོ་ལབ་ན་རེད་དེ་ན་ཞིག་གི་བོད་ཡིག་གི་ཨིམ་ལིན་ཀོ་ལེ་སོ་དེ་འདྲའི་གི་ཅིག་ལས་རིམ་ཞིག་འགོ་བཙུགས་དགོས་མིན་ནམ་ཟེར་ནས་ལོ་གཅིག་གཉིས་ཕྱིན་སོང་སྟེ་ཁྱབ་བསྒྲགས་དང་བྱས་པའི་འདི་འདྲའི་དབྱིངས་ཡོད་ན་དེ་བ་ཐོ་སྤྲད་རོགས་གྱིས་ལབ་པས་ད་འདི་འདྲའི་ཐོག་ལ་ཡང་དེ་འདྲ་མུ་མཐུད་ནས་འདུག་བསམ་བློ་བཏང་བསྡད་ཡོད་སྟབས་ཅིག་ལས་དང་སྐལ་བ་རེ་མཚམས་མཚམས་འདུག་བ་ཅིག་བསམ་བློ་བཏང་ཡང་ཅིག་ལས་དང་སྐལ་བ་ཅག་དུས་ཚོད་དེ་འཕྲོད་མ་འཕྲོད་ཡང་དེ་འདྲ་འདུག་བ་འདི་འདྲའི་ཐོག་ནས་ཅིག་འདི་འདྲ་འཕྲོད་བས་དེ་འདྲའི་གི་རེ་བ་བྱེད་ནས་བསྡད་བསྡད་ཡོད་ཅེས་ནི་ཞུ་ཡ་ཡིན་ད།
དུས་ཚོད་ཀྱི་ཆ་ནས་ལེ་ཚན་འདི་ཞུ་མཚམས་དེ་ག་བཞག་གི་ཡིན་ལེ་ཚན་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་གསན་པ་ཐུགས་རྗེ་གནང། ལས་རིམ་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཐེངས་འདིའི་ལྷོ་ཨེ་ཤི་ཡའི་ལེ་ཚན་ནང་བལ་ཡུལ་ནང་འབྲུག་པ་སྐྱབས་བཅོལ་བ་རྫུས་མ་བཟོས་པའི་ལྐོག་ཟ་རུལ་སུངས་ཀྱི་དོན་རྐྱེན་འོག་བལ་ཡུལ་ནང་གི་ཆབ་སྲིད་མི་སྣ་དང། སྲིད་གཞུང་རིང་ལུགས་པ་མང་པོ་ཞིག་ཁྲིམས་འཛུགས་བྱས་ཡོད་པའི་སྐོར། པ་སངས་ཚེ་རིང་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད།
གསར་འགྱུར་བརྒྱུད་ལམ་ཁག་ནང་གནས་ཚུལ་ཐོན་གསལ་ལྟར་ན་ཉེ་ཆར་བལ་ཡུལ་ཁྲིམས་གཏུག་པས་བལ་ཡུལ་གཞུང་འཛིན་བློན་ཆེན་ཁག་གཅིག་དང་གཞན་གནད་ཡོད་མི་སྣ་སུམ་ཅུ་ཙམ་འབྲུག་པ་སྐྱབས་བཅོལ་བ་རྫུན་མ་བཟོས་པའི་ལྐོག་ཟ་རུལ་སུངས་ཀྱི་དོན་རྐྱེན་འོག་ཁྲིམས་འཛུགས་བྱས་ཡོད་འདུག་བལ་ཡུལ་ནང་ཆབ་སྲིད་ལྐོག་ཟ་རུལ་སུངས་ཀྱི་རྙོག་འཛིང་ཅན་གྱི་ལོ་རྒྱུས་ལ་བརྟེན་ནས་རྒྱལ་ཁབ་ཀྱི་དམངས་གཙོའི་འཕེལ་རིམ་ལ་སྣང་ཆུང་བྱེད་བཞིན་ཡོད་པ་རེད། འབྲུག་པ་སྐྱབས་བཅོལ་ཕྱི་རྒྱལ་ཁག་ཏུ་གཞིས་སྤོས་ཀྱི་ལས་གཞི་དང་འབྲེལ་བའི་ལྐོག་ཟ་རུལ་སུངས་ནི་བལ་ཡུལ་ནང་གི་རྩོད་རྙོག་གལ་འགངས་ཆེ་ཤོས་དེ་ཆགས་ཀྱི་ཡོད་འདུག་རྩོད་རྙོག་དེ་དང་འབྲེལ་བའི་ཐོག་རྟོག་ཞིབ་བྱས་པའི་བརྒྱུད་རིམ་བལ་ཡུལ་ནང་གི་ཆབ་སྲིད་མི་སྣ་དང་དཔོན་དབང་སྲིད་གཞུང་རིང་ལུགས་པ་བར་འདུམ་གཏོང་མཁན་དང་ལས་འགུལ་བ་མང་པོ་ཞིག་མཉམ་དུ་ཇུས་ངན་གཤོམ་ནས་འབྲུག་པ་སྐྱབས་བཅོལ་བའི་ཚབ་ཏུ་བལ་པོའི་མི་སེར་ཡིན་པ་མང་པོ་ཞིག་ཐོ་གཞུང་རྫུན་མ་འགེངས་ནས་ཨ་རིར་གཞིས་སྤོས་བྱས་ཡོད་ལུགས།

ད་དེའི་ནང་ནས་འབུམ་གཅིག་དང་སྟོང་ཕྲག་ཁ་ཤས་ཅིག་གང་ག་ཕྱི་རྒྱལ་ཕྱིན་ཚར་བ་རེད། ད་ད་ལྟ་ལྷག་བསྡད་ཀྱོག་དེ་དྲུག་སྟོང་ཙམ་ཙམ་ཅིག་འདི་གའི་ལྷག་བསྡད་ཡོད་རེད། འདིའི་ནང་ལ་ད་དཔེར་ན་འདྲ་བ་ཅིག་ནི་སྔོན་མ་འབུམ་གཅིག་དང་སྟོང་ཕྲག་སུམ་ཅུ་སོ་གྲངས་ཡོད་དུས་སྐབས་ལ། མི་གྲངས་བརྒྱ་ཕྲག་ཙམ་ཙམ་ཅིག་ཁོང་ཚོས་གི་ཕར་ཚུར་བརླག་སོང་ཀྱོག་དེ་འདྲ་ཡོད་ས་ར་བ་མིང་གི་ཐོ་དེའི་ནང་ལ་ཡོད་བ་ཅིག་མི་ངོ་བོ་ཐོན་མ་ཡོང་པ་དེ་འདྲ་ཡོད་ས་ར་བ། དེ་འདྲ་ཡོད་བ་ཅིག་མི་མང་པོ་ཅིག་ལས་ནི་ཁོང་ཚོས་གི། སྔོན་དེ་དཔོན་པོ་དང་དེ་ཚོ་གང་ག་ཁ་མཐུན་བྱས་ནས་ཁོ་རང་ཚོའི་དངུལ་ཟ་ཡག་གི་དོན་དག་ལས་ནི། དེ་ག་རེ་ཟ་ནེ་པ་ལའི་མི་སེར་རང་དེ་ཚོ་འབྲུག་པ་གི་སྐྱབས་བཅོལ་བ་ཡིན་ཟེར་ནས་ནི་ཁོ་ཚོས་གི་དེ་མི་བརྒྱ་ཕྲག་ཙམ་ཙམ་ཅིག་གི་དེ་འདྲའི་འདྲ་མི་འདྲ་བྱས་ཡོད་ས་ར་བ། ཁོ་ཚོའི་ལག་ནས་དངུལ་བསྡུ་རུབ་བྱས་ཡོད་ས་ར་བ། ཨ་དེ་དངུལ་བསྡུ་རུབ་བྱས་ནས་གཞུག་མ་བཏང་མ་ཐུབ་དུས་སྐབས་ལ་ཨ་ནི།

བལ་ཡུལ་རྒྱལ་ཁབ་དེ་བཞིན་རྒྱལ་པོའི་སྲིད་དབང་ནས་དམངས་གཙོའི་ལམ་ལུགས་ཀྱི་སྤྱི་མཐུན་རྒྱལ་ཁབ་ཞིག་ཏུ་གྱུར་ནས་ད་ཆ་མི་ལོ་བཅུ་དྲུག་ཧྲིལ་པོ་འཁོར་གྱི་ཡོད་པ་དང་བལ་ཡུལ་རྒྱལ་ཁབ་ཀྱི་དམངས་གཙོའི་བརྒྱུད་རིམ་གལ་གནད་ཆེན་པོའི་སྒོ་ནས་ཡར་རྒྱས་འགྲོ་བཞིན་ཡོད་ན་ཡང་བལ་ཡུལ་རྒྱལ་ཁབ་ནང་མའོའི་གྱེན་ལངས་ཤོག་ཁག་གི་ངོ་རྒོལ་གྱེན་ལངས་དང་ས་ཡོམ་གྱི་རྐྱེན་ངན་གོད་ཆག་དེ་བཞིན་ཆབ་སྲིད་དང་དཔལ་འབྱོར་གྱི་དཀའ་ཉེན་སོགས་ཕྱི་ནང་གི་ཟིང་འཁྲུག་མང་པོ་ཞིག་གི་རྐྱེན་པས་བརྩོན་ལེན་མང་དག་ཞིག་གནང་དགོས་བྱུང་ཡོད་པ་རེད། འབྲུག་པ་སྐྱབས་བཅོལ་བའམ་ལྷོ་ཤང་པ་ནི་དེ་སྔ་བལ་ཡུལ་ནས་འབྲུག་ཡུལ་ནང་གནས་སྤོ་བྱས་པའི་ཧིན་དུའི་མི་རིགས་ཤིག་ཆགས་ཀྱི་ཡོད་པ་རེད་ཁོང་རྣམས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུའི་བར་འབྲུག་ཡུལ་ནང་ཞི་བདེའི་ངང་མཉམ་གནས་ཐུབ་ཡོད་ན་ཡང་ཕྱིས་སུ་འབྲུག་རྒྱལ་པོས་འབྲུག་རྒྱལ་ཁབ་ཀྱི་རིག་གཞུང་ཉམས་ཆག་འགྲོ་རྒྱུའི་ཉེན་ཁ་དང་ལྷོ་ཤང་པའི་མི་འབོར་ཇེ་མང་དུ་འགྲོ་བཞིན་པའི་གནས་སྟངས་འོག། ཁོང་རྣམས་དྲག་ཤུལ་ལྡན་པའི་ཐོག་ནས་བདག་དབང་མིང་བསྒྱུར་བྱས་ཡོད་པ་དང་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་བར་ཁྱོན་ལྷོ་ཤང་པ་མི་གྲངས་འབུམ་གཉིས་ལྷག་འབྲུག་ཡུལ་ནས་ཕྱིར་འབུད་བཏང་ཡོད་འདུག་ཁོང་རྣམས་ད་ཆ་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་སྐྱབས་བཅོལ་ཚན་པ་དང་འཛམ་གླིང་བཟའ་བཅའི་ལས་རིམ་གཉིས་ཀྱི་མཐུན་འགྱུར་འོག་བལ་ཡུལ་ནང་གི་སྐྱབས་བཅོལ་སྡོད་གནས་ཁག་དྲུག་གི་ནང་གཞིས་ཆགས་ཡོད་འདུག་དེའི་སྐོར་བལ་ཡུལ་འགྲོ་བ་མིའི་ཐོབ་ཐང་ཧུར་རེན་ཚོགས་པའི་ཡན་ལག་གི་ཚོགས་གཞོན་བཟང་པོ་ལགས་ཀྱིས་མུ་མཐུད་གསུངས་དོན།

ཁོ་རང་ཚོ་གང་ཚོད་ཁོ་རང་ཚོ་གང་ག་ལ་འབྲུག་གི་མི་སེར་གི་ལག་ཁྱེར་དང་དེ་ཚོ་གང་ག་ཁྱེར་ཡ་ཡོད་རེད་དེ་ཕི་གི་ཐོབ་ཐང་ཡོད་པ་དེ་ཚོ་གང་ག་ཨ་ནི་འབྲུག་གི་བཟའ་བར་ཚོ་དེ་ཚོས་ཕུད་ཡོང་ཀྱོག་དེ་འདྲ་རེད་ད་ལྟ་དེ་ཐེབ་སྡོད་ཀྱོག་དེ་ནང་ལ་འབྲུག་གི་ཁོ་རང་ཚོ་གི་ད་ལྟ་སྤྲེག་ན་དེ་རིག་བཟའ་ལབ་ཡ་དེ་ད་གཞན་པ་མི་གཉིས་སིམ་བྱེད་ཡོད་རེད། ཁོ་ཚོས་དེའི་ནང་ལ involve འདུག་ཟེར་ལབ་ནས། Tek Nath Rizal བས་དེ་སྔོན་མ་ཁོ་རང་ཚོའི་འབྲུག་ཆུ་དུ་ཕུད་ཡོང་དུས་སྒང་ལ་ཁོ leader ཡོད་ན་མེད་ན་ཅིག་རེད། ད་མི་དྲུག་སྟོང་ཙམ་ཚོད་ཅིག་ལྷག་ཡོད་རེད་མི་དྲུག་སྟོང་ཙམ་ཚོད་དེ་ནི་ལྷག་མ་ནང་ལོགས་ནས། མི་འགའ་ཤས་ནི་འབྲུག་ལ་ཕར་ལོག་འགྲོ་གི་ཡིན་ཁོ་ཚོ་ཕྱི་རྒྱལ་ལ་འགྲོ་གི་མེད་ཟེར་གིན་དེ་འདྲ་རེད། and མང་ཆེ་བ་དེ disqualify བྱེད་དགོས་དེ་འདྲ་རེད་ག་རེ་ཟེར་ན།

ཨེ་ནི་མི་འདང་རྒྱལ་སྲིད་ཅིག་ནེ་པལ་ཁོ་རང་ཚོ་གི་མི་སེར་དེ་ཚོ་དངུལ་ཟས་བཞག་ཡོད་དེ་ཚོ་ཆགས་ལ་བཏང་གི་ཡིན་ཟེར་ནས་ཁོ་ཚོས་རེ་བ་རྒྱག་ཡག་ད་ག་རང་བྱས་ཡོད་ས་རེད་ཡིན་ན་དེ་ད་མི་དྲུག་སྟོང་དེ་ཚོ་ཕ་བཏང་གི་ཕལ་ཆེན་དུ་བཏང་ཡག་དམིགས་བསལ་ཁེལ་ཡོད་ས་མ་རེད་ཡིན་ན་དེ་ད་ད་ཨ་རི་གཞུང་དང UNHCR ཁོ་ཚོ་གི་དེ་ལྟ་རྟོག་ཡོད་རེད། བལ་ཡུལ་དང་འབྲུག་གཞུང་བར་སྐྱབས་བཅོལ་དེ་དག་ཕྱིར་ལོག་དང་འབྲེལ་བའི་གནད་དོན་ཐད་གྲོས་མོལ་ཐེངས་བཅོ་ལྔ་ཙམ་གནང་ཡོད་ཀྱང་ད་བར་དོན་ཕན་ལྡན་པ་ཞིག་བྱུང་མེད་པ་རེད་འདུག་མཐར་ཕྱི་ལོ་ཉིས་སྟོང་དྲུག་ལོར་ཨ་རི། ཁེ་ན་ཌ། ནིའུ་ཛི་ལན། དབྱིན་ཡུལ་དང་ནོར་ཝེ། ཨོ་སི་ཊོ་ལི་ཡ་བཅས་སུ་སྐྱབས་བཅོལ་དེ་དག་གཞིས་སྤོས་བྱ་རྒྱུའི་ཆེད་དུ་མཐུན་རྐྱེན་སྦྱོར་ཡོད་པ་རེད་འདུག་ཕྱི་ལོ་ཉིས་སྟོང་བཅོ་ལྔ་བར་བལ་ཡུལ་ནང་གནས་སྡོད་འབྲུག་པ་སྐྱབས་བཅོལ་གྲངས་ཉིས་འབུམ་བཞི་ཁྲི་གཅིག་སྟོང་བརྒྱད་བརྒྱ་དགུ་བཅུ་གོ་དགུ་ནས་འབུམ་གཅིག་ལྷག་གོང་ཞུས་རྒྱལ་ཁབ་དེ་དག་ནང་གཞིས་སྤོས་བྱེད་ཐུབ་པ་བྱུང་འདུག་ཐེངས་འདིའི་བལ་ཡུལ་ནང་འབྲུག་པ་སྐྱབས་བཅོལ་བ་རྫུན་མ་བཟོས་པའི་ལྐོག་ཟ་རུལ་སུངས་ཀྱི་དོན་རྐྱེན་འོག་བལ་ཡུལ་ཉེན་རྟོག་སྐོར་སྲུང་མི་སྣས་དྲི་རྩད་སྐབས་དོགས་གཞིའི་འོག་འཛིན་བཟུང་བྱས་པའི་ཁྲོད་བལ་ཡུལ་ནང་སྲིད་བློན་ཆེན་གྱི་སློབ་སྟོན་པ Indrajit Rai དང་ནང་སྲིད་དྲུང་ཆེ་ཟུར་པ Tek Narayan Pandey།

རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང། འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ང་ཚོའི་ལས་རིམ་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་ནང་བོད་མི་མང་སྤྱི་འཐུས་ཟུར་པ་ཕྱག་མཛོད་ཚང་པད་མ་ལགས་ཀྱིས་ལོ་ངོ་བཅུ་ཕྲག་གསུམ་ལྷག་ཙམ་ཞིག་གི་རིང་བོད་མིའི་སྤྱི་ཚོགས་ནང་དྭང་བླངས་ཀྱི་ཞབས་ཞུའི་ལས་དོན་སྤེལ་གནང་བ་དང་འབྲེལ་བའི་སྐོར་དབྱངས་སྒྲོན་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། དེ་བས་སྤྱི་ཚོགས་ནང་ལས་རིགས་འདྲ་མིན་ཐོག་གཟེངས་སུ་ཐོན་པའི་ཕྱག་ལས་གནང་མཁན་ཇེ་མང་དུ་འགྲོ་གི་ཡོད་པའི་ཁོངས་སུ། གོང་དུ་ངོ་སྤྲོད་ཞུས་པའི་བྱང་ཨ་མི་རི་ཀའི་སྤྱི་ཟུར་ཕྱག་མཛོད་ཚང་པད་མ་ལགས་ཀྱི་སྐོར་ངོ་སྤྲོད་རོབ་ཙམ་ཞུས་པ་ཡིན་ན་ཁོང་ནི་རྒྱ་གར་བྱང་ཕྱོགས་མ་སུ་རི་བོད་ཁྱིམ་ནང་ལོ་ཤས་ཕྱག་ལས་གནང་བའི་རྗེས་སུ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་ཙམ་ནང་ཨ་རིའི་ནང་ཕེབས་ཤིང་ལོ་ངོ་བཅུ་ཕྲག་གསུམ་ལྷག་ཙམ་རིང་ཨ་རིའི་ཡུ་ཊ་མངའ་སྡེའི་ནང་སྤྱི་ཚོགས་ཞབས་ཞུའི་ཕྱག་ལས་གནང་མྱོང་ཡོད་པ་དང་ལྷག་པར་དུ་བོད་མི་ཆིག་སྟོང་གཞིས་སྤོས་སྐབས་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོའི་ངོ་བོའི་ཐོག་ནས་བོད་མི་གསར་པ་ཚོར།

ད་ལྟ་མངའ་སྡེ་དེའི་གཞུང་གི་ལས་བྱེད་པའི་ལོ་སུམ་ཅུ་སོ་གཉིས་ལྷག་ཞབས་ཕྱི་ཞུས་པ་ཡིན། དེའི་སྐབས་དེ་དག་ངའི་འགན་དེ་ག་རེ་རེད་ཟེར་ན། མངའ་སྡེའི Utah State Refugee Services Director ལོ་མང་པོ་ཞིག་བྱས་པ་རེད། དེ་བཞིན་གྱི་མངའ་སྡེ་དེའི་གདམ་གསེས་ཉམས་ཐག་དང་ཅིག་སྐྱོ་པོ་དང་དེ་ཚོ་གི་འཛིན་སྐྱོང་གི་ཐོག་ལ་དབུས་ལས་ཁུངས་དང་མངའ་སྡེ་གི་རོགས་དངུལ

ལེན་ནས་ད་གཞུང་གི་ལས་བྱེད་པ་བྱེད་པའི་སྐབས་ལ་ད་ག་རེ་ཁེ་ཕན་ཡོད་ཟེར་ན་ད་སོ་སོ་གི་རྒྱུ་མ་བྱུང་གོ་དང་ང་དེ་གཞུང་གི་ཨ་ནི་རོགས་དངུལ་དང་ཨ་ནི་ཅིག་རོགས་རམ་ག་རེ་ཡོད་པ་དེ་འདྲས་ཀྱི་ཡང་ཅིག་ཁེ་ཕན་ཅིག་དང་ཉམས་མྱོང་བྱས་ས་ཨ་ནི་དེ་སྐབས་དེ་ལ་ཨ་ནི་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོ་ལ་ཨ་ནི་སྲིད་འཛིན Bush བགྲེས་པའི་སྐབས་ལ་ཨ་ནི་བལ་ཡུལ་དང་རྒྱ་གར་བཙན་བྱོལ་ནང་གི་བོད་མི་ཚོ་ལ་ཐོབ་ཐང་སྟོང་ཕྲག་གཅིག་བྱས་ད Immigrant ཞུ་དུས་བཙན་བྱོལ་ནང་དེ་འདྲའི་བྱས་ཀྱི་ཐོབ་ཐང་དེ་སྐབས་དེ་ལ་ནི་ཨ་རི་ཡོངས་ལ་མངའ་སྡེ་ཉི་ཤུ་རྩ་གཉིས་ནང་ལ་བགོ་བཤའ་བརྒྱབ་ཡོད་རེད་དེ་དུས་ང་ཚོའི་མངའ་སྡེ Salt Lake City མངའ་སྡེ Utah ནས་ནི་ངས་དང་བླངས་ཞུས་ནས་བོད་པ་དང་པོ་ལྔ་བཅུ་ཅིག་ནི་དེ་གནས་སྤོས་བྱས་ཡག་གི་ཁས་ལེན་ཞུས་ནས་ཁོ་ཚོ་དེ་ཆིག་སྟོང་དགུ་བརྒྱ།

ལོ་ལོ། འཛུལ་དམིགས་ཡུལ་འདི་ལྟ་ཆོས་དང་རིག་གཞུང་གཅེས་འཛིན་བྱེད་དགོས་འདུག་པ་དེའི་ཐོག་སྤྱི་ཁང་ཅིག་སྒྲུབ་ཡག་ད་མི་སྤྱི་མཐུན་ཚོགས་པས་ཀྱི་དང་མི་མང་གིས་འབོད་སྐུལ་གནང་ནས་ཡང་ངས་འདི་འགན་བླངས་ནས་ཨ་ནི་ས་ཡ་གཉིས་ཀྱི་གནས་པ་ཅིག་གི་ཅིག་སྤྱི་ཁང་ཡག་པོ་ཅིག་སྒྲུབ་ཐུབ་ཡོད་ཨ་ང་ཚོ་གཟའ་མཇུག་བསླབ་གྲྭ་དང་ཨ་ནི་བགྲེས་པ་ཚོ་ཞལ་འདོན་གནང་ཡག་དང་ཨ་ནི་རྒྱལ་བ་རིན་པོ་ཆེ་འདས་རབས་གནས་སྔ་འདས་ཟིན་ལྟ་འདིའི་ཐོག་ལ་ང་རང་ཚོས་ཕྱི་རྒྱལ་གྱི་རྒྱབ་སྐྱོར་ཆ་བཞག་རེ་ན་ལོ་སུམ་ཅུ་ལྷག་འདིའི་ནང་ལ་མངའ་སྡེ་འདིའི་སྤྱི་ཁྱབ Governor ད་གྲོས་ཚོགས་འཐུས་མི་ད་ལྟ University ཚང་མས་ཀྱི་བོད་དོན་ཐོག་ལ་རྒྱབ་སྐྱོར་ཤུགས་ཆེན་པོ་ཅིག་ཡག་པོ་བྱས་ཡོད་ཞུ་འདོད་བྱུང་ད་རྒྱལ་སྤྱིའི་ཐོག་ལ་ཆ་བཞག་རེ་ན་ང་རང་ཚོས་ད་ཡོད་ན་མེད་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ད་བཀའ་དྲིན་རྗེས་དྲན་ཞུ་དགོས་ཡོད་རེད་དེ་ལ་ཨ་ནི་རྒྱལ་སྤྱིའི

གཅིག་སྒོ་གཅིག་རྩོད་པ་དེ་དངོས་གནས་དྲང་གནས་ཉམས་མྱོང་ཅིག་དང་སློབ་སྦྱོང་ཆེན་པོ་ཅིག་ད་ཚང་མ་ལ་ཅིག་ཅིག་ད་ང་རང་ཚོ་སེམས་ཤུགས་ཡོད་གསུང་གི་ཡོད་དེ་སྒྲིག་འཛུགས་དེ་ག་འདྲས་ཡིན་པ་དེ་དབུ་མ་མཚོན་ན་ཞེ་དྲག་ཞེ་དྲག་གཏིང་ཟབ་པོ་ཅིག་ཡོང་གི་མི་འདུག་དེ་གཅིག་ཉམས་མྱོང་ཅིག་བསགས་བྱུང་ཨ་ནི་ད་ང་རང་ཚོ་སྤྱི་འཐུས་ཡིན་པའི་ཞུ་སྒོ་ལས་འགན་ག་རེ་ཡིན། ཡིན་པ་ད་ཁྲིམས་ཁྲིམས་བཟོ་མཁན་ཅིག་རེད་ཡིན་པ་ཡིན་ནའི་བོད་དོན་རྒྱབ་སྐྱོར་བཙལ་ཡ་ད་དུས་ཚོད་ཀྱི་ད་སྤྱི་པའི་འཐུས་མི་ཅིག་ཡིན་དུས་གང་ན་གལ་ཆེ་ཤོས་ཅིག་ང་ཚོའི་སྤྱི་པའི Parliament Member ཟེར་དུས་གང་ན་ཅིག་གཟི་བརྗིད་དང་ཆེ་མཐོང་ཅིག་ཡོད་དུས་གང་ན་བོད་དོན་ཞུ་གཏུག་རྒྱག་ག་ཕྱིན་པ་ཡིན་ནའི་སྤྱི་འཐུས་ཀྱི་མཚན་དེ་ཡིན་ནའི་རླབས་ཆེན་པོ་ཅིག་ཡིན་པ་བཅས།

མི་དམངས་ཀྱི་བསམ་ཚུལ་དེ་གྲོས་ཚོགས་ནང་སྤུངས་མི་ཡག་གི་གཏམ་ངའི་ནང་བརྒྱུད་འདུག་ཕ་གི་གྲོས་ཚོགས་ནང་འདུག་ཕུལ་གི་ཡོད་དེ་སྐབས་དེ་ལ་ཚོར་བ་གཅིག་ག་རེ་བྱུང་ཟེར་ན་འཕྲོད་བསྟེན་གྱི་ཐོག་ལ་ཚོར་བ་ཆེན་པོ་བྱུང་ནས་གྲོས་ཚོགས་ནང་ལ། ད་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལ་གྲོད་ཁོག་གི་ཀེན་སར་དེ་ཞེ་པོ་ཅིག་ཡོད་པ་ཅིག་དེ་འདྲའི་ཅིག་གོ་བྱུང་དེ་སོང་ཙང་ངས་དེ་གལ་ཆེན་པོ་ཅན་གྲོས་ཚོགས་ནང་དེ་བླངས་པའི་བར་གནས་འཕྲོད་བསྟེན་བཀའ་བློན་ལགས་དེ། འདོད་ཐུག་ན་ན་བུ་རེ། དེ་ལ་ངས་ཁས་ལེན་ག་རེ་ཞུ་ཡོད་ཟེར་ན་དེའི་སྔོན་འགོག་གི་ཐབས་སྨན་བཅོས་དང་ཁབ་རྒྱག་ཡ་དང་བརྟག་དཔྱད་བྱས་ཡ་དེའི་ཐོག་ལ་དཔལ་འབྱོར་འདུ་འགོད་ངས་ཞུ་གི་ཡིན་ཟེར་ནས་ལོ་གཅིག་གཉིས་གཅིག་ནི་ངས་འདུག་ཕ་སྐད་ཐུགས་ཕན་གསོས་པ་འཕྲོད་བསྟེན་ལས་ཁུངས་དང་ནི་བདེ་ལེགས་སྨན་ཁང་མཉམ་དུ་དཔལ་འབྱོར་འདུ་འགོད་བྱས་ན་ཁོ་ཚོ་བལྟས་བལྟས་ཁ་བཤད་བྱེད་སྟངས་ནི་ང་རང་ཚོའི་བཙན་བྱོལ་ད་ལྟ་གྲྭ་ས་ཁག་ལ་སེ་འབྲས་གསུམ་དང་དགོན་སྡེ་ཁག་ག་པར་ཡིན་ན་ཡང། ཁོ་ཚོར་མངལ་དང་ཤུལ་ཁོ་ཚོར་དེ་སྔོན་འགོག་དེ་འབུ་དེ་བརྟག་དཔྱད་གནང་རོགས་གནང་ཟེར་དེ་འགྲོ་གྲོན་ག་རེ་འགྲོ་གི་ཡོད་ན་ངས་དེ་ཞུ་གི་ཡིན་ཟེར་དེ་དང་པོ་ལས་འགུལ་དང་དེ་འགོ་བཙུགས་མཁན་དེ་དག་ང་ཡིན་ཞུས་ན་ཧམ་པ་རུ་འགྲོ་གི་འདུག་དེ་དེ་གླེང་སློང་བྱེད་མཁན་དེ་ང་ཡིན་དེ་སོང་ཙང་ཏན་ཏན་སྤྱི་ཚོགས་ནང་ཐུགས་ཕན་གསོས་ཡོད་གསུང་གི་འདུག་གཉིས་པ་དེ་ལྟ

ད་སོ་སོའི་ལས་ཀ་ནི་ལས་མཚམས་བཞག་པ་རེད། ལོ་ད་ལྟ་དྲུག་ཅུ་རེ་གསུམ་སླེབས་ཤག་བྱས་ཙང་ད་ཆེན་པོ་རེད་དེ་ད་མི་ད་ལྟ་གཟུགས་པོ་བདེ་པོ་འདུག་ངའི་དམིགས་ཡུལ་དེ་བོད་པའི་རྩ་དོན་དང་བོད་པའི་གི་ཅིག་འཐབ་རྩོད་གི་ཐོག་ལ་ཐུ་མེན་སོན་ན་དུས་ཚོད་དེ་གཏང་ཡག་གི་ད་གོ་སྐབས་ཅིག་ཡོད་དུས་གང་ན་ད་ད་ང་ཚོའི་ས་གནས་ལ་ཆ་བཞག་གི་ཡིན་ན་བོད་མིའི་སྤྱི་མཐུན་ཚོགས་པ་ཡོག་རེད་ད་ཁོང་ཚོའི་ང་ཉིས་བརྒྱ་བོད་པའི་ཞུ་སྡོད་གི། ད་འགན་དེ་ད་ཆབ་སྲིད་དང་ད་ལྟ་ང་རང་ཚོ་གྲོས་ཚོགས་འཐུས་མི་ཞུ་གཏུག་བྱེད་ཡག་གི་འགན་དེ་ཆ་ཚང་གནང་ཙང་ད་དེ་གལ་ཆེན་པོ་ཅིག་ཆགས་བསྡད་ཡོད་རེད་པ་ད་ད་ལྟ་ང་ཚོ་ཁྲིམས་འཆར་གསར་པ་ཅིག་འགྲོ་བསྡད་ཡོད་རེད་དེའི་ཐོག་ལ་ཡིན་པ་ཡིན་ན་ད་ད་ལྟ་ངའི་ས་གནས་ནས་གྲོས་ཚོགས་འཐུས་མི་ལྔ་དེ